འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ལྡི་སི་ནང་རྟེན་གཞི་གནང་བའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་གསུམ་པ་ནག་པ་ཟླ་བའི་ཚེས་པ་དྲུག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཞི་པའི་ཚེས་ཉི་ཤུ་དྲུག་རེས་གཟའ་ལྷག་པའི་དགོང་དྲོའི་ལས་རིམ་འགོ་ཚུགས་ཞུ་གི་ཡོད། ལས་རིམ་འདི་བཞིན་གཡང་སྒྲོལ་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་གཉིས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན། ད་རིང་གི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཕན་ཚུན་གསོད་རེས་བཏང་ན་སྙིང་པོ་མེད་པར་བདེ་སྐྱིད་ལྡན་པའི་ངང་འཆམ་མཐུན་གྱིས་གནས་དགོས་པ་རེད་ཅེས་བཀའ་སྩལ་གནང་མཛད་ཡོད་པ་སོགས། ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་བོད་ཀྱི་ས་ཁུལ་གཞན་ནས་བོད་ཀྱི་རྒྱལ་ས་ལྷ་སར་མཆོད་མཇལ་དང་གནས་སྐོར་ལ་ཡོང་བར་ལྷ་ས་ནས་ཟིང་འཁྲུག་རིགས་མི་སློང་བའི་ཁག་ཐེག་བྱེད་མཁན་དགོས་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་དབྱིན་ཡུལ་ནང་བསྐྱངས་པའི། མཛད་རིམ་ཁག་གི་སྐོར་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་དང། དེ་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དང་མཇུག་ཏུ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་བཅས་ད་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང་ལ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཕན་ཚུན་གསོད་རེས་བཏང་ན་སྙིང་པོ་མེད་པར་བདེ་སྐྱིད་ལྡན་པའི་འཆམ་མཐུན་གྱིས་གནས་དགོས་སྐོར་བཀའ་སློབ་སྩལ་གནང་མཛད་འདུག་དེའི་སྐོར་བཞུགས་སྒར་དྷརམ་ས་ལ་ནས་ལོ་བེ་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གཤམ་ལ་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་གི་ནང་ནོ་བེལ་ཞི་བདེའི་གཟེངས་རྟགས་དང་ཆ་མཉམ་དུ་བརྩི་སྲོལ་ཡོད་པ་ཧྥི་ལི་པིན་གྱི་སྲིད་འཛིན་ཟུར་པ། ར་མོན་མཱ་གི་སཱི་ས་གི་མཚན་ཐོག་ནས་ཕུལ་བ་གི་གཟེངས་རྟགས་དེ་བཞིན། སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་གི་ལོར་བོད་མིའི་དབུ་ཁྲིད་གོང་ས་མཆོག་གིས་བོད་མི་རིགས་ཀྱི་སྣེ་ཁྲིད་དེ། རང་གི་མི་རིགས་ཀྱི་ཆོས་དད་རིག་གཞུང་སྲུང་སྐྱོབ་ཀྱིས་མཚོན་བོད་མི་ཚོར་མི་ཚེའི་ལམ་སྟོན་དང་བློ་སྟོབས་ཆེན་པོ་བསྩལ་བར་ངོས་འཛིན་གྱིས་གོང་ས་མཆོག་ལ་ཕུལ་ཡོད་ནའང་སྐབས་དེར་གོང་ས་མཆོག་དངོས་སུ་ཆིབས་བསྒྱུར་གནང་ཐུབ་མེད་པས། ད་ལན་བྱ་དགའ་དེ་གནང་འགོ་བཙུགས་ནས་མི་ལོ་ཧྲིལ་བོ་དྲུག་ཅུ་རེ་ལྔ་འཁོར་བ་གི་དུས་དྲན་དང་འབྲེལ་ཏེ། བྱ་དགའི་ཐེབས་རྩ་ཁང་གི་འགོ་འཛིན་སུ་ཟན་ཨ་ཧྥན་ལགས་ཆེད་དུ་བཅར་ནས་གཟེངས་བསྟོད་སྤྱན་བསྟར་སོགས་གནང་ཡོད་ཅིང།

ང་ཚོ་ཚང་མ་འགྲོ་བ་མི་གཅིག་པ་སྟེ་གསོད་རེས་བཏང་ན་སྙིང་པོ་ཅི་ཡང་མེད་པར། བདེ་སྐྱིད་ལྡན་པའི་ངང་མཉམ་དུ་གནས་དགོས་པ་དེ་ངོས་ཀྱི་གཞི་རྩའི་ངོས་འཛིན་ཡིན་ཞེས་བཀའ་བསྩལ་གནང་གི་འདུག་ལ། རཱ་མོན་མཱ་གི་སཱི་སཱི་གི་གཟེངས་རྟགས་ཚོགས་པ་གི་ཚོགས་གཙོ་སུ་ཟན་ཨ་ཧྥན་ལགས་ནས། གཟེངས་རྟགས་དེ་ཕུལ་བའི་མི་སུམ་བརྒྱ་བཞི་བཅུ་ཞེ་བཞི་ཡོད་ཁོངས་ནས། གོང་ས་མཆོག་ནི་གཟེངས་རྟགས་བཞེས་མཁན་དགུང་ན་ཕྲ་ཤོས་དེ་ཡིན་པ་སོགས་འགྲེལ་བརྗོད་གནང་གི་འདུག།

དེ་ནི་ང་ཚོས་གཟེངས་རྟགས་འདི་བཞེས་མཁན་གྱི་མི་སྣ་ཁག་གི་མི་ཚེ་དང་གསུང་རྩོམ། སྙིང་སྟོབས་དང་སྤྱི་ཚོགས་ལ་ཞབས་ཞུ། གལ་ཆེ་ཤོས་ཁོང་ཚོ་གི་བརྩེ་སེམས་སོགས་འཁོད་པ་གི་དེབ་ཕྲེང་བདུན་ཡོད་པ་ཧ་ཅང་དམིགས་བསལ་བ་ཟིག་འདོན་གྱི་ཡོད་པར་བརྟེན། བྱ་དགའ་བཞེས་མཁན་སུམ་བརྒྱ་བཞི་བཅུ་ཞེ་བཞི་ཡོད་ཁོངས་ནས་སུམ་ཆ་གཅིག་ཙམ་སྐུ་འཚོ་བཞུགས་གནང་བཞིན་པ་དང། ང་ཚོའི་གཞོན་སྐྱེས་ཚོས་བྱ་དགའ་འདི་བཞེས་མཁན་ཚོ་སུ་ཡིན་པ་དང་ཁོང་ཚོའི་ཕྱག་རྗེས་ཅི་བཞག་ནམ་ཡང་མི་བརྗེད་པར་བྱ་འདོད་ཡོད་པར་བརྟེན། ང་ཚོ་ལ་མཇལ་ཁ་གི་དམིགས་བསལ་གོ་སྐབས་འདི་འདྲ་ཞིག་སྔོན་ནས་གོ་སྒྲིག་གནང་ཡོད་པ་དང།

དེང་སང་གི་འཛམ་གླིང་ལ་དཀོན་པོ་དང་དགོས་གལ་ཆགས་ཡོད་པས། ཁོང་ལ་དངོས་མཇལ་བྱུང་བ་དེས་ང་ཚོ་སྒེར་ལ་ཞི་བདེའི་ཚོར་བ་གཏིང་ཟབ་བྱུང་ཞེས་འགྲེལ་བརྗོད་གནང་གི་འདུག་བོད་མིའི་དབུ་ཁྲོད་གོང་ས་མཆོག་གིས་འཛམ་གླིང་ནས་སྙན་གྲགས་ཆེ་བའི་ནོ་བེལ་ཞི་བདེའི་གཟེངས་རྟགས་དང་ཊེམ་པལ་ཊོན་ཞི་བདེའི་གཟེངས་རྟགས། ཨ་མི་རི་ཁ་གི་གྲོས་ཚོགས་ཀྱི་གསེར་གྱི་གཟེངས་རྟགས་སོགས། འཛམ་གླིང་ནས་ཤིན་ཏུ་སྙན་གྲགས་ཆེ་བ་གི་བྱ་དགའ་ཆེ་བསྟོད་བརྒྱད་ཅུ་གྱ་བཞི་ལྷག་དངོས་སུ་བཞེས་མྱོང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་གསན་གྱི་རེད། བསོད་ནམས་ལྷ་མོས་སྙན་སྒྲོན་ཞུ་གི་ཡིན། ཨ་མི་རི་ཀའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུ་ཛི་རཱ་ཛི་ཡེ་ལགས་དང་ཨ་རིའི་ཕྱི་སྲིད་ལས་ཁང་གི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་ཚོགས་གཙོ་ར་ཤིད་ཧུ་སེན་ལགས་ཀྱིས་པཎ་ཆེན་རིན་པོ་ཆེ་སྐུ་ཕྲེང་བཅུ་གཅིག་པ་མཆོག་གི་སྐུའི་འཁྲུངས་སྐར་དུས་ཆེན་ཉིན་ཊུ་ཝི་ཊར་བརྒྱུད་ནས་ཁོང་གི་གནད་དོན་གླེང་སློང་གནང་འདུག་དེ་ཡང་ཨ་མི་རི་ཀའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུ་ཛི་རཱ་ཛི་ཡེ་ལགས་ཀྱིས་པཎ་ཆེན་སྐུ་ཕྲེང་བཅུ་གཅིག་པ་དགེ་འདུན་ཆོས་ཀྱི་ཉི་མ་མཆོག་དགུང་གྲངས་སུམ་ཅུ་སོ་བཞིར་ཕེབས་པའི་སྐུའི་འཁྲུངས་སྐར་དུས་ཆེན་ཉིན་ཨ་མི་རི་ཀས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ལ་པཎ་ཆེན་རིན་པོ་ཆེ་མཆོག་གང་དུ་ཡོད་མེད་དང་ཁོང་གི་བདེ་དོན་ཐད་ར་སྤྲོད་དཔང་རྟགས་དང་བཅས་པ་མཁོ་སྤྲོད་དགོས་པ་དང་རིན་པོ་ཆེ་མཆོག་ལ་ཁོང་རང་གི་སྐོར་གསུང་འཇུག་དགོས་པའི་འབོད་སྐུལ་བྱེད་ཀྱི་ཡོད་ཅེས་དང།

ཞུ་དགོས་པའི་སྐུལ་མ་གནང་གི་ཡོད་སྐོར་ཡང་གསུངས་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཡང། བོད་ཀྱི་ས་ཁུལ་གཞན་ནས་བོད་ཀྱི་རྒྱལ་ས་ལྷ་སར་མཆོད་མཇལ་དང་གནས་སྐོར་སོགས་ལ་ཡོང་བར་ལྷ་ས་ནས་ཟིང་འཁྲུག་རིགས་མི་སློང་རྒྱུའི་ཁག་ཐེག་ལེན་དགོས་ཀྱི་ཡོད་པའི་གནས་ཚུལ་འདུག་པས་དེའི་སྐོར་བཞུགས་སྒར་རྡ་རམ་ས་ལ་ནས་སངས་རྒྱས་དཀོན་མཆོག་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གསན་རོགས་གནང། རྒྱ་ནག་གཞུང་གིས་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོ་ནས་བཟུང་བོད་ཀྱི་ས་ཁུལ་གཞན་ནས་ལྷ་སར་མཆོད་མཇལ་དུ་ཡོང་མཁན་ཚོར་ཆོག་མཆན་ཞུ་དགོས་པ་ལག་བསྟར་བྱས་ཡོད་པ་བཞིན། འདི་ལོ་ནས་བཟུང་རྒྱ་ནག་གཞུང་ངོས་ནས་གནས་སྟངས་དེ་ཤུགས་ཆེ་རུ་བཏང་སྟེ་བོད་ཀྱི་ས་ཁུལ་གཞན་ནས་ལྷ་སར་མཆོད་མཇལ་དུ་ཡོང་མཁན་ཚོར་ལྷ་ས་འགྲོ་བར་ཆོག་མཆན་ཞུ་དགོས་པ་མ་ཟད་ལྷ་སར་འབྱོར་རྗེས་མི་སྣ་དེས་ཟིང་འཁྲུག་རིགས་མི་བཟོ་བའི་ཁག་ཐེག་བྱེད་མཁན་མི་སྣ་མེད་ཚེ་ལྷ་སར་སྡོད་འཇུག་གི་མེད་པ་སོགས་ཀྱི་གནས་སྟངས་འོག་ཡོད་པ། བོད་ནང་གི་འབྲེལ་ཡོད་བོད་མི་ཁག་ཅིག་ནས་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང། བྱུང། ལྷ་ས་གྲོང་ཁྱེར་ནང་ཕྱི་ལོགས་ནས་ཉེ་བའི་ཡོང་སྡོད་ཀྱི་ཁག། གོང་ཞུས་བོད་ནང་གི་འབྲེལ་ཡོད་བོད་མི་གཅིག་ནས་མུ་མཐུད་བརྗོད་དོན་ལ་སྤྱིར་ལྷ་སར་འགྲོ་སྐྱོད་ཆོག་པའི་ཡིག་ཆ་དེ་སྔ་ནས་དགོས་ན་ཡང་དེང་སྐབས་ལྷ་སར་མཆོད་མཇལ་དང་གནས་སྐོར་དུ་འགྲོ་བར་ངེས་པར་དུ་རྫོང་སྲིད་གཞུང་དང། རང་གི་ས་གནས་སྲིད་གཞུང་གི་ཆོག་མཆན་དགོས་པ་དང། ཆོག་མཆན་དེ་ཐོབ་རྗེས་ལྷ་ས་ཁུལ་དུ་གཏན་སྡོད་བྱེད་མཁན་འབྲེལ་ཡོད་གཅིག་གིས་གནས་སྐོར་བ་དེས་ལྷ་ས་ནས་ཟིང་འཁྲུག་རིགས་གང་ཡང་བཟོ་རྒྱུ་མིན་པའི་ཁག་ཐེག་དང། ལྷ་སར་འབྱོར་རྗེས་ཁག་ཐེག་པས་ས་གནས་སྲིད་གཞུང་གིས་སྤྲད་པའི་ཡིག་ཆར་ས་རྟགས་སོགས་བརྒྱབ་དགོས་པ་དང་དེ་ལྟར་མ་བྱས་པ་ཡིན་ན་ལྷ་སར་འབྱོར་རྗེས་མཆོད་མཇལ་བྱེད་མི་འཇུག་པ་དང་ལྷ་སར་ཉིན་ཤས་སྡོད་པར་སུན་གཙེར་དམ་བསྒྲགས་ཡོང་གི་ཡོད་པ་འགྲེལ་བརྗོད་གནང་ཞིང། ཕྱི་ལོ་ཉིས་སྟོང་བརྒྱད་ལོར་བོད་ས་ཡོངས་སུ་ས་བྱི་ཞི་རྒོལ་ཆེན་མོ་བྱུང་བ་ནས་བཟུང་རྒྱ་ནག་གཞུང་གིས་ལྷ་སའི་དགོན་སྡེ་ཁག་ཏུ་ཡོད་པའི་བོད་ཀྱི་ས་ཁུལ་གཞན་གྱི་དགེ་འདུན་པ་རྣམས་བོད་རང་སྐྱོང་ལྗོངས་ནས་ཕྱིར་ཕུད་དང། ལྷ་སར་མཆོད་མཇལ་དང་གནས་སྐོར་ཡོང་མཁན་བོད་མི་ཚོར་དམ་དྲག་དང་སུན་གཙེར་བཟོ་བཞིན་ཡོད་པ་དང་ཡང་འབྲེལ་ཡོད་བོད་མི་གཞན་དེས་དེ་སྔ་ལྷ་སར་ཡོང་བར་ཐོབ་ཐང་དཔང་ཡིག་ཙམ་ལས་མི་དགོས་པ་དང་རྒྱ་རིགས་ཡིན་ཚེ་མུ་མཐུད་ཐོབ་ཐང་དཔང་ཡིག་གིས་ལྷ་སར་འགྲོ་སྐྱོད་ཆོག་པ་དང་བོད་པ་ཚོར་དམིགས་བསལ་དམ་དྲག་དང་ལྷག་པར་དུ་ཆབ་སྲིད་དང་འབྲེལ་བའི་དོགས་གཞི་ཅན་རིགས་ལ་ས་གནས་སྲིད་གཞུང་ནས་ཆོག་མཆན་སྤྲོད་རྒྱུ་དཀའ་ལས་ཁག་པོ་ཡོད་པ་སོགས་འགྲེལ་བརྗོད་གནང་བྱུང་ལ། སི་པེན་དུ་གནས་སྡོད་བོད་ཀྱི་གནད་དོན་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ནས། རྒྱ་ནག་གཞུང་གིས་བོད་ཀྱི་ས་ཁུལ་གཞན་གྱི་བོད་པ་ལྷ་སར་ཡོང་བར་བཀག་སྡོམ་འདྲ་མིན་བྱེད་བཞིན་པའི་དམིགས་ཡུལ་གཙོ་བོ་བོད་པ་ཚོས་ཕན་ཚུན་འབྲེལ་འདྲིས་མི་ཐུབ་ཆེད་བཀག་འགོག་གྱི་ཐབས་ཤེས་ཤིག་ཡིན་པ་འགྲེལ་བརྗོད་གནང་གི་འདུག། ལྷ་ས་ལ་དེ་འདྲ་གི་ཡིག་ཆ་མང་པོ་ཅིག་བཟོ་དགོས་ཡ་དང་ལྷ་ས་ནས་མི་གི་འགན་ལེན་བྱེད་དགོས་ཡ་དེ་གི་དམིགས་ཡུལ་གཙོ་བོ་དེ་ད་གསལ་བོ་ཅིག་བཤད་ཡ་ན་ཨ་ནི་ད་བོད་པ་མང་པོ་ཅིག་ཨ་ནི་ལྷ་ས་ལ་མ་འཛུལ་ཡ་ལྷ་ས་ལ་མ་ཡོང་ཡག་གི་ཐབས་ཤེས་དེ་འཐེན་གོ་ཡོད་ཡག་དེ་གསལ་བོ་འདྲ་བོ་ཅིག་རེད། ལོ་ལྟར་བོད་ནང་གི་དགུན་ཁ་དང་དཔྱིད་ཁ་ཚེས་པ་དང་བོད་ཀྱི་ས་ཁུལ་གཞན་ནས་ལྷ་སར་ཇོ་བོར་མཆོད་མཇལ་དང་ལྷ་ས་གཙོས་ཉེ་འཁོར་ས་གནས་དགོན་སྡེ་ཁག་ཏུ་གནས་མཇལ་བ་ཕོན་ཆེ་འགྲོ་སྲོལ་ཡོད་པ་རེད་ལ་ལྷག་པར་དུ་མདོ་སྟོད་སྨད་གཉིས་ནས་ལྷ་སར་རྐང་ཐང་དང་བརྐྱངས་ཕྱག་འཚལ་བ་སོགས་ཀྱིས་ཡོང་མཁན་ཡོད་པ་དང་དེང་སྐབས་ལྷ་སར་མང་ཆེ་བ་གནམ་གྲུ་དང་མེ་འཁོར་སོགས་ནས་འགྲོ་སྐྱོད་བྱེད་བཞིན་ཡོད་པ་དང་རྒྱ་ནག་གཞུང་གིས་བོད་ཀྱི་ས་ཁུལ་གཞན་ནས་ལྷ་སར་ཡོང་མཁན་ཚོར་དམིགས་བསལ་དོགས་གཞི་དང་ཞིབ་བཤེར་ལྷ་སའི་དགོན་སྡེ་ཁག་ཏུ་མདོ་སྟོད་སྨད་ནས་སློབ་གཉེར་ཆེད་ཡོང་སྲོལ་དེ་ཡང་དེང་སྐབས་རྩ་ནས་མེད་པར་བཏང་ཡོད་པ་རེད་འདུག་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཞུགས་སྒར་རྡ་རམ་ས་ལ་ནས།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། སྦེལ་ཇམ་གྱི་གྲོས་ཚོགས་ཀྱི་ཕྱི་དྲིལ་ལས་དོན་ཚོགས་ཆུང་གི་འཐུས་མི་རྣམས་ཀྱིས་རྒྱ་ནག་གཞུང་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མ་འོངས་པའི་ཡང་སྲིད་ངོས་འཛིན་ཞུ་རྒྱུའི་ནང་ཐེ་ཇུས་བྱེད་བཞིན་པར་སྐྱོན་བརྗོད་གནང་འདུག། ད་རིང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་སྤེལ་དོན་ལྟར་ན། ཁེ་ས་སྤྱི་ཟླ་བཞི་པའི་ཚེས་ཉི་ཤུ་ལྔ་ཉིན་དེང་སྐབས་རྒྱ་ནག་གཞུང་གི་དོ་དམ་འོག་གནས་བཞུགས་ཀུན་གཟིགས་པཎ་ཆེན་བསྟན་འཛིན་དགེ་འདུན་ཡེ་ཤེས་འཕྲིན་ལས་མཆོག་དགུང་གྲངས་སུམ་ཅུ་སོ་བཞིར་ཕེབས་པའི་སྐུའི་འཁྲུངས་སྐར་དུས་ཆེན་སྲུང་བརྩིའི་ཉིན་སྦེལ་ཇམ་གྲོས་ཚོགས་ཀྱི་ཕྱི་དྲིལ་ལས་དོན་ཚོགས་ཆུང་གི་ཚོགས་གཙོ་ལྕམ་ཨེལ་སི་ཝན་ཧོ་ཧྥུ་མཆོག་དང་ཚོགས་གཞོན་སེ་མེའུལ་ཀོ་ལོ་ལཱ་ཏི་རྣམ་གཉིས་ཀྱིས་བསྒྲགས་གཏམ་ཞིག་སྤེལ་གནང་སྟེ་རྒྱ་ནག་གཞུང་གིས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཡང་སྲིད་ངོས་འཛིན་ཞུ་ཕྱོགས་ལ་ཐེ་ཇུས་བྱེད་བཞིན་པར་སྐྱོན་བརྗོད་ཤུགས་ཆེ་གནང་འདུག་པས་ཁོང་རྣམ་གཉིས་ཀྱིས་བོད་ཀྱི་ཆོས་ཕྱོགས་ཀྱི་དབུ་ཁྲིད་རྣམ་པའི་ཡང་སྲིད་ངོས་འཛིན་ཞུ་རྒྱུའི་ལམ་སྲོལ་དེ་ནི་བོད་བརྒྱུད་ནང་བསྟན་གྱི་ཐུན་མོང་མ་ཡིན་པའི་ལམ་སྲོལ་ཞིག་ཡིན་པ་ལྟར། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཡང་སྲིད་ངོས་འཛིན་ཞུ་རྒྱུ་དེ་ཡང་མགོན་པོ་གང་ཉིད་ཀྱི་རང་ཆས་སུ་གྲུབ་པའི་སྐུ་དབང་ཞིག་ཡིན་སྐོར་ནན་བརྗོད་གནང་བ་དང་སྦྲགས་ཀུན་གཟིགས་པཎ་ཆེན་སྐུ་ཕྲེང་བཅུ་གཅིག་པ་ད་ཆ་གང་དུ་ཡོད་མེད་དང་ཁོང་གི་གནས་སྟངས་ཇི་ཡིན་དཔང་རྟགས་དང་བཅས་པ་གསལ་བཤད་དགོས་པ་མ་ཟད། ཁོང་དང་ཡབ་ཡུམ་སྐུ་འཁོར་རྣམ་པ་ལྷན་རྒྱས་དབུས་པའི་བོད་མི་ཆབ་སྲིད་བཙོན་པ་རྣམས་འཕྲལ་དུ་གློད་བཀྲོལ་དགོས་པའི་འབོད་སྐུལ་ཞུས་པའི་ཁ་སྣོན་དུ།

བྱང་ཨ་རིའི་སྤྱི་འཐུས་དོན་གྲུབ་ཚེ་རིང་ལགས་སོགས་ཀྱིས་ཁེ་ས་ཕྱི་ཟླ་བཞི་པའི་ཚེས་ཉི་ཤུ་ལྔ་སྟེ་རེས་གཟའ་མིག་དམར་ཉིན་པཎ་ཆེན་སྐུ་ཕྲེང་བཅུ་གཅིག་པ་དགེ་འདུན་ཆོས་ཀྱི་ཉི་མ་མཆོག་དགུང་གྲངས་སུམ་ཅུ་སོ་བཞིར་ཕེབས་པའི་སྐུའི་འཁྲུངས་སྐར་དུས་ཆེན་ཉིན་དང་བསྟུན་ནས་ཨ་རིའི་གྲོས་ཚོགས་གོང་མའི་འཐུས་མི། Ed Markey། མཆོག་དང Elizabeth Warren མཆོག་དེ་བཞིན་ཨ་རིའི་གྲོས་ཚོགས་འོག་མའི་འཐུས་མི། ལྕམ Katherine Clark བཅས་མཇལ་འཕྲད་ཞུས་ནས་འདི་ལོའི་སྤྱི་ཟླ་གཉིས་པའི་ནང་གྲོས་ཚོགས་གོང་འོག་གཉིས་ནང་ངོ་སྤྲོད་ཞུས་པའི་བོད་རྒྱའི་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་དེ་ཁྲིམས་ལ་གཏན་འབེབས་ཡོང་རྒྱུར་ཤུགས་སྣོན་བསྐྱོན་དགོས་པའི་འབོད་སྐུལ་ཞུས་པའི་ཁ་སྣོན་དུ། པཎ་ཆེན་སྐུ་ཕྲེང་བཅུ་གཅིག་པ་དགེ་འདུན་ཆོས་ཀྱི་ཉི་མ་མཆོག་དབུས་པའི་ཡབ་ཡུམ་སྐུ་འཁོར་རྣམས་གར་སོང་ཆ་མེད་དུ་གྱུར་ནས་ད་ལོ་ལོ་ཉི་ཤུ་རྩ་བདུན་འགྲོ་གི་ཡོད་པའི་གནད་དོན་ཐོག་སེམས་འཚབ་ཡོད་པ་དང་རྒྱ་ནག་གཞུང་གིས་བོད་ནང་མི་སེར་སྤེལ་ཡུལ་གྱི་གཏན་འཇགས་སློབ་གྲྭ་ཁག་ནང་བོད་པའི་སློབ་ཕྲུག་རྣམས་ཕ་མ་དང་ཁ་བྲལ་དུ་བཅུག་ནས་བཙན་ཤེད་ཀྱིས་བཏང་སྟེ་བོད་མི་རྣམས་རྒྱ་ཧན་མི་རིགས་སུ་བསྒྱུར་ཐབས་ཀྱི་བྱ་ངན་སྤེལ་བཞིན་པ་སོགས་ཀྱི་སྐོར་ཉིན་གཅིག་རིང་ཞུ་གཏུག་གི་ལས་འགུལ་སྤེལ་གནང་ཡོད་པའི་གནས་ཚུལ་འདུག། ཡང་ཐའེ་ཝན་གྱི་བདེ་སྲུང་ལས་ཁང་གིས་ཉེ་དུས་རྒྱ་ནག་སྐམ་སའི་དམག་དོན་བྱེད་སྒོ་སྤེལ་བ་ཁག་ལ་གཞིགས་ནས་འདི་ལོའི་ཐའེ་ཝན་གྱི་ལོ་འཁོར་དམག་རྩལ་སྦྱོང་བརྡར། ཧན་ཀུའང་ཞེས་པ་བྱེད་སྐབས་གཙོ་བོ་ཐའེ་ཝན་གླིང་ཕྲན་བཀག་སྡོམ་ལ་གདོང་ལེན་བྱ་རྒྱུ་དང། ཐའེ་ཝན་གྱི་དམག་མིའི་རྒོལ་འཛིང་གི་ནུས་སྟོབས་སྲུང་སྐྱོབ་བྱ་རྒྱུའི་དམིགས་ཚད་ཟིན་རྒྱུ་ཡིན་སྐོར་ད་རིང་གཟའ་ལྷག་པའི་ཉིན་བརྗོད་ཡོད་པའི་གནས་ཚུལ་འདུག། དེ་ཡང་རོའི་ཊར་གསར་ལས་ཁང་གིས་ད་རིང་གནས་ཚུལ་སྤེལ་དོན་ལྟར་ན་རྒྱ་ནག་སྐམ་སས་ཐའེ་ཝན་དེ་བཞིན་རང་གི་མངའ་ཁོངས་ཡིན་ལུགས་བཤད་ནས་འདས་པའི་ལོ་གསུམ་ལྷག་རིང་ནས་བཟུང། གླིང་ཕྲན་དེའི་ཐོག་དམག་དོན་གྱི་ལམ་ནས་གནོན་ཤུགས་སྤྲོད་བཞིན་པ་རེད། ཡང་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཚོགས་གཙོ་ཀེ་ཝིན་མེ་ཀར་ཐི་མཆོག་གིས་ཨ་རིའི་ནུབ་ཕྱོགས་གྲོང་ཁྱེར Los Angeles ནང། ཐའེ་ཝན་གྱི་སྲིད་འཛིན་ལྕམ Tsai Ing-wen མཆོག་མཇལ་འཕྲད་གནང་བའི་རྗེས་སུ། རྒྱ་ནག་གིས་ཟླ་བ་འདིའི་ནང་ཐའེ་ཝན་གྱི་མཐའ་སྐོར་ལ་དམག་རྩལ་སྦྱོང་བརྡར་བྱས་པ་དེ་ཐའེ་ཝན་ཐོག་ཕར་རྒོལ་ཏག་ཏག་བྱ་རྒྱུ་དང་ཐའེ་ཝན་གྱི་གླིང་ཕྲན་བཀག་འགོག་བྱ་རྒྱུའི་སྦྱོང་བརྡར་བྱས་པ་ཞིག་ཡིན་ལུགས་འགྲེལ་བརྗོད་གནང་འདུག་ཐའེ་ཝན་གྱི་བདེ་སྲུང་ལས་ཁང་གིས་འདི་ལོའི་ཡུལ་དེའི་ཧན་ཁུའང་ཞེས་པའི་ལོ་འཁོར་དམག་རྩལ་སྦྱོང་བརྡར་དེ་བཞིན་ཕྱི་ཟླ་ལྔ་པའི་ཚེས་བཅོ་ལྔ་ནས་བཅུ་དགུ་བར་དང་ཡང་ཕྱི་ཟླ་བདུན་པའི་ཚེས་ཉི་ཤུ་བཞི་ནས་ཉི་ཤུ་བརྒྱད་བར་ཆ་གཉིས་སུ་བགོས་ནས་བྱ་རྒྱུ་དང། སྦྱོང་བརྡར་འདི་ཉིད་སྐབས་སུ། གཙོ་བོ་དམག་མི་ཚོས་ཐའེ་ཝན་གྱི་མཚོ་ཁ་ཁག་སྲུང་སྐྱོབ་དང་རྒྱ་མཚོའི་ཁུལ་ནས་མེ་འཕེན་ཁག་འགོག་ཐབས་ཆེད་སྦྱོང་བརྡར་བྱ་རྒྱུ་དང། དེ་ཚོའི་ཁོངས་སུ་ཞི་བའི་གནམ་གྲུའི་འབབ་ཐང་ཁག་བེད་སྤྱོད་བྱ་རྒྱུ་སོགས་ཚུད་ཡོད་སྐོར་བརྗོད་འདུག་ལ། ཡང་མཚོ་དམག་ཐད་ཐའེ་ཝན་གྱི་ས་མཚོ་གནམ་གསུམ་གྱི་དམག་མིས་ཐའེ་ཝན་ལ་ཚུར་རྒོལ་བྱེད་མཁན་དགྲ་ཕྱོགས་གཏོར་རྒོལ་གཏོང་རྒྱུ་དང། དགྲ་བོའི་གྲུ་གཟིངས་སོགས་པར་རྒོལ་འཛིང་བྱ་རྒྱུ་མ་ཟད། རྒྱ་མཚོའི་འགྲུལ་ལམ་དང་ཐའེ་ཝན་བཀག་འགོག་བྱ་རྒྱུ་ཁག་ལ་ཡང་གདོང་ལེན་བྱ་རྒྱུ་ཡིན་ལུགས་ཀྱང་བརྗོད་འདུག་ཐའེ་ཝན་གྱི་བདེ་སྲུང་ལས་ཁང་གི་དགྲ་ཕྱོགས་ལ་ཕར་རྒོལ་བྱ་རྒྱུའི་འཆར་གཞི་འདིང་མཁན་གྱི་གཙོ་འཛིན་དམག་དཔོན Wen Hong ལགས་ཀྱིས་ཐའེ་ཝན་ནས་དམག་རྩལ་སྦྱོང་བརྡར་བྱེད་འཆར་དེ་ནི་རྒྱ་ནག་དམར་པོས་ཐའེ་ཝན་ནང་དྲག་པོའི་བཙན་འཛུལ་བྱ་རྒྱུའི་ཉེན་ཁར་གཞི་འཛིན་ནས་སྦྱོང་བརྡར་དེ་དག་བྱ་རྒྱུ་ཡིན་སྐོར་ད་རིང་གསར་འགོད་ལྷན་ཚོགས་ཤིག་ཐོག་གསུངས་ཡོད་པའི་གནས་ཚུལ་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་དབྱིན་ཡུལ་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆུང་དང་ཆོས་དད་རང་དབང་ལྷན་ཚོགས་སར། བོད་དོན་དང་འབྲེལ་བའི་གསུང་བཤད་གནང་བའི་སྙིང་བསྡུས་སྐོར་དབྱིན་ཡུལ་སྐུ་ཚབ་དོན་གཅོད་ཁང་གི་དྲུང་ཆེ་བློ་ཆོས་ལགས་ཀྱིས་འགྲེལ་བརྗོད་གནང་བ་ཁག་རྩོམ་སྒྲིག་འགན་འཛིན་རིགས་ལྡན་སྒྲོལ་མ་ལགས་ཀྱིས་ཕྱོགས་བསྒྲིགས་ཞུས་པ་ཞིག་གཤམ་ལ་གསན་རོགས་གནང། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྤྱི་ཚེས་ཉི་ཤུ་ལྔ་ཉིན་དབྱིན་ཡུལ་གྱི་གྲོས་ཚོགས་འཐུས་མི་ཁག་གཅིག་དང་མཇལ་འཕྲད་གནང་ཡོད་པ་དང།

དེ་ནས་དབྱིན་ཇི་གྲོས་ཚོགས་ཀྱི་ཚོགས་གཙོ Sir Lindsay Hoyle ཁོ་རང་དང་མཇལ་འཕྲད་གནང་ནས་ནི་བཀའ་མོལ་ཞུས་སོང། སྲིད་སྐྱོང་མཆོག་གིས་དབྱིན་ཡུལ་གཞུང་འཛིན་རྙིང་ཞེན་ཚོགས་པའི་འཐུས་མི་དང་དབྱིན་ཡུལ་གྲོས་ཚོགས་ཀྱི་ཕྱི་དྲིལ་ལས་དོན་ཚོགས་ཆུང་གི་ཚོགས་གཙོ་ལྕམ Alicia Kearns དང་མཇལ་འཕྲད་གནང་འདུག་ལ། ཡང་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པ་དང་ཆོས་དད་རང་དབང་ཚོགས་ཆུང་གཉིས་ཀྱིས་གོ་སྒྲིག་ཞུས་པའི་ལྷན་ཚོགས་ཀྱི་ཐོག་གསུང་བཤད་ཀྱང་གནང་འདུག།
ཆུ་ཚོད་ལྔ་དང་ཕྱེད་ཀ་ནས་ཆུ་ཚོད་བདུན་པ་བར་དུ་ནི་ང་ཚོ་གྲོས་ཚོགས་ཀྱི་ཆོས་དད་རང་དབང་ཚོགས་ཆུང་གིས་གོ་སྒྲིག་ཞུས་པའི་ཉན་ཞིབ་ཀྱི་ལས་རིམ་བཟོ་འདྲ་ཆགས་ཀྱི་ཡོད་རེད་སྟངས་འཛིན་གནང་མཁན་ང་ཚོ་གྲོས་ཚོགས་འཐུས་མི Lord Alton དང་ལོ་མང་ནས་བོད་དོན་ལ་རྒྱབ་སྐྱོར་གནང་མཁན་སྐུ་མདུན་ལ་དད་གུས་ཡོད་མཁན་མི་མང་སྐུ་མདུན་གདན་འདྲེན་ཞུས་ཏེ། ནང་མི་རིགས་པར་ལི་ཝུ་པུལ་ལ་གསུང་བཤད་གནང་མཁན་གྲས་ལ་ལོར་ཨལ་ཏོན་གྱིས་བྱས་ཨ་ནི་དེ་ནས་ཁོང་སྲིད་སྐྱོང་མཆོག་ཨ་ནི་གཟིགས་རྒྱབ་རིན་པོ་ཆེ་ཉི་མ་ལྷ་མོ་ཨ་ནི་ཁོང་དོན་གཅོད་བསོད་ནམས་ལགས་ཁོ་རང་ཚོ་གིས་གསུང་བཤད་གནང་བ་རེད།
དབྱིན་ཡུལ་གྲོས་ཚོགས་ཀྱི་ཆོས་དད་རང་དབང་ཚོགས་ཆུང་གི་ལྷན་ཚོགས་དེའི་སར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མ་འོངས་སྐུའི་ཡང་སྲིད་འཕེལ་ཕྱོགས་དང་རྒྱ་མིས་བསྐོ་བཞག་བྱས་པའི་པན་ཆེན་རྒྱལ་མཚན་ནོར་བུར་བོད་ཕྱི་ནང་གཉིས་ཀ་ནས་གུས་བརྩི་མེད་པའི་གནས་ལུགས་ངོ་སྤྲོད་གནང་ཡོད་པ་རེད། ཁོང་སྲིད་སྐྱོང་མཆོག་གིས་ད་སྤྱི་ཡོངས་ཀྱི་བོད་ནང་ལོགས་ཀྱི་གནས་སྟངས་དང། དམིགས་བསལ་གྱིས་ད་ད་ལྟ་ང་ཚོ་རྒྱལ་བ་རིན་པོ་ཆེ་གི་སྐུ་ཡང་སྲིད་འཕེལ་ཕྱོགས་དེ་ག་ལ་ནི་རྒྱ་མིས་ད་ཐེ་ཇུས་གནང་ནས་ཁོ་རང་ཚོས་ཀྱི་ད་ད་ད་ཀུན་གཟིགས་པན་ཆེན་རིན་པོ་ཆེ་ལ་གནས་སྟངས་བྱུང་བ་ནང་བཞིན་ནི་ང་ཚོའི་བོད་པའི་ཅིག་དང་རྒྱ་ནག་གཞུང་གི་ཅིག་དེ་འདྲའི་འདྲ་བོ་ཅིག་ཡང་གཉིས་ཡོང་པ་ཡིན་ན་འདི་དཀའ་ངལ་ཆེན་པོ་དཔེ་ཆགས་ཀྱི་ཡོད་རེད་དེ་རྒྱ་མིས་ཁོ་རང་ཚོ་ལས་དེ་འདྲའི་ཅིག་གནང་པ་ཡིན་ན་ཕན་ཐོགས་ཡོང་ཡ་ཡོད་མ་རེད། ཀུན་གཟིགས་པན་ཆེན་རིན་པོ་ཆེ་གི་ད་ད་ལྟ་ག་རེ་བྱུང་ང་བྱུང་རིམ་དེ་ལ་ཁོ་རང་ཚོ་གཟིགས་པ་ཡིན་ན་འདི་ཁོ་རང་ཚོ་ལ་ག་གེ་ཕན་ཐོགས་ཡོད་མ་རེད། ཀུན་གཟིགས་པན་ཆེན་རིན་པོ་ཆེ་དགེ་འདུན་ཆོས་ཀྱི་ཉི་མ་རྒྱལ་བ་རིན་པོ་ཆེས་ཡང་སྲིད་ངོས་འཛིན་གནང་བ་དེ་ད་གར་སོང་ཆ་མེད་ཆགས་བྱས་ནས་ང་ཚོ་དེ་རིང་དངོས་གནས་བྱས་ན་ཁོ་རང་གི་འཁྲུངས་སྐར་གྱི་ཉིན་མོ་རེད་ད་འཁྲུངས་སྐར་ཉིན་མོ་ནམ་རྒྱུན་ཡིན་ན་ང་ཚོ་དགའ་དགའ་སྤྲོ་སྤྲོ་གནང་ཡག་གི་འདི་ཆགས་པ་རེད་ད་ཡིན་ནའི་ད་རེས་དེ་ལ་ད་ང་ཚོ་དགུང་ལོ་དྲུག་ནས་བྱས་གསོན་པོ་ཡོད་དང་མེད་སྐོར་ལ་མ་ཤེས་ནས་ད་ད་ད་དེ་འདྲའི་ཡིད་སྐྱོ་བའི་གནས་སྟངས་ཅིག་རེད། ད་དེ་བྱེད་དུས་རྒྱ་ནག་གཞུང་གིས་པན་ཆེན་རིན་པོ་ཆེ་ཁོ་རང་ཚོའི་གི་རྫུན་མ་ཅིག་ཡར་ཁྲི་འདོན་གནང་བ་རེད། ཡིན་ནའི་དེ་ལ་ད་སུ་གཅིག་གིས་གདེང་འཇོག་དང་གུས་བརྩི་ཡོད་མ་རེད། ད་བོད་ནང་ལོགས་ལ་ཡིན་པ་ཡིན་ནའི་ཀུན་གཟིགས་པན་ཆེན་རིན་པོ་ཆེ་དགེ་འདུན་ཆོས་ཀྱི་ཉི་མ་སྐད་ཆ་གང་ཡང་བྱེད་ཆོག་མ་རེད་བ་ད་ཁོང་ཚོའི་བཙོན་ཁང་བཅུག་པའི་དེ་གཅིག་རོ། ད་ཡིན་ནའི་ཁོ་རང་ཚོའི་གི་རྒྱལ་མཚན་ནོར་བུ་འདི་ལ་ཁོང་ཚོའི་གི་འདི་དད་པ་ད་འདི་མེད་ཙང་ཁོང་ཚོ་གིས་པན་ཆེན་རིན་པོ་ཆེ་གི་སྐུ་པར་འདི། ད་ལྟ་སྐུ་ཕྲེང་བཅུ་པ་གི་སྐུ་པར་བཞག་མ་གཞི་བཅུ་གཅིག་པ་གི་འདི་ད་གཅིག་ནས་ཁོ་རང་ཚོས་བཞག་ཆོག་གི་ཡོད་མ་རེད་ཁོ་རང་ཚོ་གིས་བཞག་དགོས་ཡོད་བསམ་པའི་དེ་ལ་མི་མང་ཚོས་བཞག་འདོད་ཡོད་མ་རེད་བོད་མི་ཚོ་དེ་གི་འདི་འདྲའི་འདྲ་བོ་ཞིག་གནས་སྟངས་དེ་ལ་ཆགས་ཡོད་རེད་སྟབས་མི་ཚེ་གང་ཁོ་རང་ཚོ་གི་ཞི་བོ་གཅིག་ད་ཡག་པ་དེ་འདྲའི་ཞུས་གཅིག་དེ་འདྲའི་ལས་འགུལ་བརྩམས་ནས་དེ་གཅིག་བྱས་པ་ཡིན་ན་ཨ་ནི་རྒྱལ་སྤྱིའི་གི་མི་མང་དང། ཨ་ནི་བོད་ནང་གི་མི་མང་དང་བོད་པ་ཕྱི་ལོགས་ལ་ཡོད་པ་ཡིན་ནའི་རེད། དེ་ནི་ནང་པ། དེ་ཚོ་སུ་གིས་ནི་ཁས་ལེན་གནང་གི་མ་རེད་གུས་བརྩི་གནང་གི་མ་རེད།
ཆོས་དད་རང་དབང་ཚོགས་ཆུང་གི་ལྷན་ཚོགས་དེའི་སར་ཆེད་ཕེབས་གནང་བའི་བྱེས་ཀྱི་གདན་ས་བཀྲ་ཤིས་ལྷུན་པོའི་མཁན་པོ་སྐྱབས་རྗེ་གཟིགས་རྒྱབ་རིན་པོ་ཆེ་མཆོག་ནས་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་གར་སོང་ཆ་མེད་དུ་ཕེབས་པར་ཐུགས་འཚབ་གསལ་སྟོན་གནང་འདུག། གཟིགས་རྒྱབ་རིན་པོ་ཆེ་གིས་ད། ཀུན་གཟིགས་པཎ་ཆེན་རིན་པོ་ཆེ་དགེ་འདུན་ཆོས་ཀྱི་ཉི་མ། ནི་རྒྱལ་བ་རིན་པོ་ཆེས་ཡང་ངོས་འཛིན་གནང་བ་དང་ངོས་འཛིན་གནང་ནས་ནི་རིང་པོ་མ་འགྲོ་ནས་ལམ་སང་བེད་ཁོ་ཚོའི་གི་བཙན་དབང་འོག་ལ་ད་གར་སོང་ཆ་མེད་གྱུར་ཡོད་པ་དང་ནི། རིན་པོ་ཆེ་གཅིག་པུ་མ་ཚད་རིན་པོ་ཆེ་གི་ད་ཡབ་ཡུམ་དང་སྐུ་འཁོར་རྣམ་པ་ནི་བྱ་བྲལ་རིན་པོ་ཆེ་ད་བེད་ཚང་མ་ལ་ད་རྒྱ་མི་གི་བེད། ཏེ། འདུ་ཚོགས་ཧྲིལ་པོ་ཞིག་ནང་ནས་ད་དེ་འདྲའི་གི་གནས་སྟངས་འདི་ད་ང་ཚོའི་གི་ཆོས་དད་གི་རང་དབང་དང་འགལ་བའི་གི་རྒྱ་ནག་གཞུང་གི་ཐོག་ནས་ད་དེ་འདྲའི་བྱ་སྤྱོད་ངན་པ་དེ་འདྲའི་གནང་གི་འདུག་ཟེར་ནས་དེ་དང་འབྲེལ་བའི་ནི་ཀུན་གསལ་དཔེ་ཇེ་རིང་བོ་ཞིག་གི་ཞུས་འདུག་ད་ད་ལྟ་ད་གཉིས་ལོར་ང་ཚོའི་ཕྱི་དྲིལ་ལས་ཁུངས་བཀོད་སྒྲིག་དང་དེ་བར་ལ་ད་ང་ཚོ་ཕྱི་རྒྱལ་དོན་གཅོད་ཁག་ཡོད་སའི་མང་པོ་ཅིག་ལ་ཕེབས་ནས་ཞུ་གཏུག་གི་ལས་འགུལ་སྤེལ་ཡོད་རེད་བ་འདི་སྐབས་ལ་ཞུ་གཏུག་གི་དོན་ཚན་ལྔ་དེ་ནི་ཡང་འགྱོ་ད་རེད་ད་ག་གསུངས་སོང།
དབྱིན་ཡུལ་གྲོས་ཚོགས་ཀྱི་ཆོས་དད་རང་དབང་ཚོགས་ཆུང་གི་ཚོགས་གཙོ་གྲོས་ཚོགས་འཐུས་མི Jim Shannon ཕེབས་བཞུགས་ཀྱི་ཐོག་སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེ་དམ་པའི་ཚ་མོ་ཉི་མ་ལྷ་མོ་ལགས་དང་དབྱིན་ཡུལ་སྐུ་ཚབ་དོན་གཅོད Frasi བསོད་ནམས་ལགས་གཉིས་ནས་ཀྱང་བོད་ནང་ཆོས་དད་རང་དབང་གི་གནས་སྟངས་ཞན་པོ་ཡོད་པའི་གནས་ལུགས་འགྲེལ་བཤད་གནང་ཡོད་པ་རེད། དེའི་སྐོར་དབྱིན་ཡུལ་སྐུ་ཚབ་དོན་གཅོད་ཁང་གི་དྲུང་ཆེ་བློ་ཆོས་ལགས་ཀྱིས་མུ་མཐུད་འགྲེལ་བརྗོད་གནང་ཡག་ལ། ཉི་མ་ལྷ་མོ་ཡིན་ན་མོ་རང་དགའ་སྡུག་མང་པོ་མྱངས་རྒྱུ་དང། ཁོ་རང་གི་ཨ་ཞང་ལགས་སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེ་ཞིང་གཤེགས་དེ་གིས་མྱངས་པའི་མྱང་སྟངས་དང་ཨ་ནི་རྒྱ་མིས་ཁོ་རང་ལ་ཉེས་འཛུགས་རྫུན་མ་འདི་འདྲ་དང་འདི་བྱས་ནས་ལོ་བཅོ་གསུམ་བཙོན་ཁང་ནང་ལྷག་པ་དང་ཨ་ནི་འདི་ནས་ཐོབ་སྐྱོ་སྒུག་སྐྱོ་དགོངས་པ་རྫོགས་པ་དགོངས་པ་རྫོགས་པ་ནི་རིན་པོ་ཆེའི་སྐུ་ཕུང་དང་ཁོང་ཚོའི་ནང་མི་ལ་མ་གནང་བ་བྱས་ད་ང་ཚོ་ཆོས་ཕྱོགས་ཀྱི་མི་འདས་གྲོངས་ཕྱིན་པ་ཡིན་ན་ཨ་ནི། གནང་ཡ་མང་པོ་ཅིག་ཡོད་རེད་བ་དེ་ཚོ་ཁོང་ཚོ་གནང་ཡ་གི་གོ་སྐབས་དེ་འཕྲོག་ནས་ཁོ་རང་ཚོས་ཀྱི་ཐོབ་སྐྱབས་སྐུ་རྒྱབ་པའི་སྐོར་སྲུང་མང་པོ་ཅིག་དེ་བྱེད་ནས་མི་ཕུང་པོ་ཞུགས་འབུལ་བྱས་ཤག། ཕུང་པོ་དེ་ཁོ་རང་ཨ་མ་ལགས་དང་སྲུ་མོ་ལགས་ཀྱི་མཇལ་དུས་རིན་པོ་ཆེ་གི་ཕུང་པོ་དེ་ལ་བྱེད་དུ་ཞལ་རས་དམིགས་བསལ་གྱི། ཞལ་དེ་ཚོ་ཚང་མ་ནག་པོ་བྱེད་ཨ་ནི་མཛུབ་མོ་དེ་ཚོའི་ནག་པོ་དེ་འདྲ་བྱེད་དུས་ནམ་རྒྱུན་དེ་ཡིན་ན་ཨ་ནི་དུག་གིས་མི་གྲོངས་དུས། དེ་འདྲའི་རྟགས་དེ་འདྲའི་སྟོན་གྱི་རེད་དེ་འདྲའི་འདྲ་བོ་རེད་ཤག་འདི་ད་ལྟའི་བར་དུ་རྒྱ་མི་གི་འགྲོ་བ་མིའི་ཐོབ་ཐང་གི་ཁྲིམས་ལུགས་ཀྱི་ཐོག་ནས་མ་འགྲིག་པ་འདི་ལ་ཁོང་ཚོ་ལ་ད་ལྟ་བར་དུ་ཉེས་པ་གང་ཡང་ཕོག་ཡོད་མ་རེད་ད། ཁོ་རང་གི་འདི་གསུངས་སོང་ནི་འདི་ད་ད་ལྟ་གཅིག་རེད། བོད་ནང་ལོགས་ལ་ང་ཚོའི་ནང་ཆོས་གཅིག་པོ་ཙམ།

ཆུ་དྭངས་མ་བསྲུངས་ན་ཆུ་ཡོང་ས་ཀྱི་འདི་འདྲ་བོ་དེ་མེད་པ་བཟོས་བཞག་ན། ཁོ་རང་གི་དོན་དག་གཙོ་བོ་འདི་འདྲ་བོ་ཞིག་བཤད་ཨ་ནི་ད་ལྟ་འདི་དང་འདྲ་བའི་གནས་སྟངས་མང་པོ་བྱུང་རེད་ས་གནས་སྟངས་འདི་ཚོ་ཡང་བསྐྱར་མ་ཡོང་བ་ལ་རྒྱལ་སྤྱིའི་མི་ཐོག་ནས་ཨ་ནི་རྒྱབ་སྐྱོར་གནང་རོགས་གནང་ས་བོད་ནང་ལོགས་མི་གིས་ཨ་ནི་རྒྱལ་སྤྱི་ལ་རང་དབང་ལུང་པ་ནང་ཡོད་མཁན་ཚོ་ལ་ཨ་ནི་ཁོང་ཚོའི་གི་རེ་བ་མང་པོ་བཅོལ་གི་ཡོད་རེད་འོ་དེ་གཅིག་གསུངས་སོང། དེ་ནས་ང་ཚོ་སྐུ་ངོ་དོན་གཅོད་བསོད་ནམས་ལགས་ཀྱིས་ཆོས་དད་ཀྱི་འབྲེལ་བ་ཡོད་པའི་གནས་སྟངས་དང་དེ་གཅིག་བྱས་ནི་མ་འོངས་པ་ལ་ད་ང་ཚོ་ག་རེ་གནང་ཡ་ཡོད་རེད་བ་ཨིན་ཇིའི་གྲོས་ཚོགས་འཐུས་མི་དང་གྲོས་ཚོགས་ཀྱི་སྡིངས་ཆ་ཐོག་ནས་འདི་སྐོར་ལ་སྐུ་ངོ་གིས་དོན་ཚན་གསུམ་གཅིག་གསུངས་གནང་སོང། ཨ་ནི་འདི་ཚོའི་རྗེས་ལ་ནི་ད་ལྟ་ཚོགས་འདུ་དེ་ལ་གལ་ཆེ་ཤོས་ཆོས་དད་རང་དབང་ཚོགས་ཆུང་གི་ཚོགས་གཙོ MP Jim Shannon ཁོ་རང་ཕེབས་སོང་ཁོ་རང་གིས་གསུང་བཤད་གནང་ནས་ནི་ད་རེས་འདི་མ་འོངས་པ་ལ་གྲོས་ཚོགས་དང་དེ་འདྲའི་ནང་ལ་ག་རེ་གནང་ཐུབ་འདུག་ཕ་གིའི་གི་དེ་ནང་ལ་གནས་ཚུལ་དེ་ཡར་གླེང་གི་ཡིན་གསུངས་སོང་བྱུང་ན་ནི་སང་ཉིན་ཞོགས་ཀས་རང་ཕ་གི་གྲོས་ཚོགས་ལ་ཕེབས་དུས་གླེང་ཐུབ་པ་བྱེད་གི་ཡིན་མིན་པ་ཡིན་ནའི་མ་འོངས་པ་ལ་དེ་སེམས་ལ་བཞག་ནས་ཁོ་རང་གིས་ཐུགས་སྣང་གནང་གི་ཡིན་ཨ་ནི་ཁོ་རང་དང་ཁོ་རང་གི་དེ་ནང་ལ་ཚོགས་མི་ཡོད་པ་དེ་ཚོ་ཨ་ནི་ཁོ་རང་ཚོ་ནང་པ་དེ་དེ་འདྲ་བྱེད་གི་མེད་བས་ན་ཁོ་རང་ཚོ་གི་སོ་སོའི་གི་ཆོས་ལུགས་བྱེད་མཁན་ད་ཁོ་རང་ཚོ་ནི་ཡེ་ཤུ་གི་དེ་རུ་ཡེ་ཤུ་གི་ཆོས་ལུགས་བྱེད་མཁན་གི་མི་གི་དཀའ་སྡུག་མྱངས་པ་དེ་ལ་སེམས་ཚོར་དང་གཅིག་པ་གཅིག་རྐྱང

ཆོས་དད་རང་དབང་སྐོར་ལ་དམིགས་བསལ་སྐུ་ཚབ་གསུངས་ན་འགྲིག་གི་ཡོད་ས་རེད། ཁོ་རང་ལ་འདི་གི་གོ་གནས་ཡོད་རེད། ཨ་ནི་འདི་མ་ཡིན་པའི་ད་ལྟ International Alliance for Freedom of Religion or Belief ད་རྒྱལ་སྤྱིའི་ལུང་པ་བཞི་བཅུ་ཞེ་གཉིས་ལས་གྲུབ་པའི་ཆོས་དད་རང་དབང་གི་ཚོགས་ཆུང་ཅིག་ཡོད་རེད། འདིའི་ནང་ལོགས་ལ་ཁོ་རང་ཚོགས་གཙོ་རེད་ད་འདི་ད་སྐབས་དེ་གི་ཨ་ནི། འདི་ཞུ་དུས་ཁོ་རང་གིས་ད་བྲིས་པ་མི་སེར་དང་དག་འདུས་ཀྱི་ཡང་སྲིད་སྐོར་ལ་རྒྱ་མིས་དོ་ཕོག་མ་ཡོང་བ་ལ་ང་ཚོས་ཀྱིས་སྲུང་སྐྱོབ་བྱེད་ཡ་ག་རེ་ག་རེ་ཡོད་རེད་ཟེར་འདིའི་སྐོར་ལ་ཁོ་རང་སེམས་འཚབ་ཡོད་བཞིན་པ་དང་ད་ག་རེ་གསུངས་པ་དེ་ཚོ་ཚང་མ་སྐད་ཆ་དེ་བརྗེད་ཐོ་བྲིས་གནང་ཡོད་ཨ་ནི། མུ་མཐུད་ནས་འདི་སྐོར་ལ་ག་རེ་གནང་ཐུབ་ཡ་འདུག་ན་ཁོ་རང་དགོངས་པ་བཞེས་ནས་འདི་གནང་གི་ཡིན་གསུངས་སོང། དབྱིན་ཡུལ་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆུང་གིས། གོ་སྒྲིག་གནང་པའི་ཉན་ཞིབ་ལྷན་ཚོགས་དེའི་སར་ཞིབ་འཇུག་མི་སྣ་དང་གསར་འགོད་པ་སོགས་མི་གྲངས་ལྔ་བཅུ་ལྷག་ཙམ་ཕེབས་ཞུགས་གནང་ཡོད་པ་དང། རྣམ་པས་བོད་དོན་ལ་དམིགས་བསལ་ཐུགས་སྣང་ཆེན་པོ་གནང་གི་ཡོད་པའི་སྐོར་དབྱིན་ཡུལ་བོད་ཀྱི་སྐུ་ཚབ་དོན་གཅོད་ཀྱི་དྲུང་ཆེ་བློ་ཆོས་ལགས་ཀྱིས་འགྲེལ་བརྗོད་གནང་གི་འདུག། ད་ལྟ་ཉན་ཞིབ་བྱས་ཡོད་རེད་ད་འདི་གྲོས་ཚོགས་རང་གི་ད་ཉན་ཞིབ་བྱས་ཡོད་མ་རེད་ད་ཡང། Informal། ལ་ཁོང་ཚོས། དེ་ལའང་མི་སྣ་མང་པོ་དཔེ་འཛོམས་སོང་ད་ལྔ་བཅུ་ཟིན་མེད་འདྲ་བོ་ཅིག་ཉམས་ཞིབ་པ་མང་པོ་ཕེབས་སོང། རྒྱ་ནག་སྐོར་ལ་ཉམས་ཞིབ་གནང་མཁན་ཐའེ་ཝན་སྐོར་ལ་བྱེད་མཁན་དེ་འདྲ་ཡོད་རེད་ཨ་ནི། གཞུང་འབྲེལ་གྱི་ཕྱག་ལས་གནང་མཁན་དེ་འདྲ་ཁ་ཤས་ཕེབས་སོང་ཡིན་ན་ཁོང་ཚོ་ད་མངོན་གསལ་དོད་པོ་བྱས་འདི་གནང་གི་མ་རེད་ང་ཚོའི་ནམ་རྒྱུན། ཁོ་རང་ཚོ་ཤེས་ཆོག་ཆོག་རེད། ཨ་ནི་དེ་ནས་གསར་འགོད་པ་དེ་འདྲས་ཕེབས་སོང། ཨ་ནི་ནམ་རྒྱུན་བོད་དོན་སྐོར་ལ་དང་ཆབ་སྲིད་ཀྱི་ལས་འགུལ་སྤེལ་མཁན་དང Free Tibet Campaign དང་ཚོགས་པ་དེ་འདྲས་རེད་བ་དེ་འདྲས་ཀྱི་ཁོ་རང་ཚོ་ཀྱི་ཚོགས་པ་གྱི་འཐུས་མི་ཕེབས་སོང། ཨ་ང་ཚོ་བོད་རིགས་ཚོགས་པའི་རྒྱུན་ལས་ཚོ་ནས་ཁོ་རང་ཚོ་ཁ་ཤས་ཕེབས་སོང། དེ་ནས་ང་ཚོ་ད་གདན་འདྲེན་ཞུས་ཡོད་རེད་ང་ཚོ་བོད་དོན་དང་བླངས་ཞུ་གཏུག་ལས་འགུལ་ཡོད་པ། VTech། དེ་ང་ཚོ་ད་ཨིན་ཇི་ནུ་མ་ཞུགས་ཐུབ་ཡོད་མ་རེད་ནས་ད་ཁོ་རང་ཚོ་ལོ་ཆུང་བ་འདི་འདྲ་འགའ་ཤས་ཅིག་ཁོ་རང་ཚོ་འདི་ཡོད་རེད་ཁོ་རང་ཚོ་ཚང་མ་ད་འདི་འདྲ་ཞུ་ཡིན་ག་ས་ན་འདི་ཁོ་ཚོ་ད་ཞུ་གཏུག་ལས་གུ་པས་ད་འདི་འདྲ་ག་ལ་ཁོ་རང་ཚོ་ཡོད་ཡིན་ཡོད་གསུངས་དུས་འདི་ད་རེས་འདི་གོང་སྲིད་སྐྱོང་མཆོག་བཀའ་སློབ་གནང་བ་དང་ནི་ཁོ་རང་ཚོ་ཕ་གིའི་གྲོས་ཚོགས་འཐུས་མི་དང་མཉམ་དུ་འདི་གླེང་མོལ་ག་རེ་ཡོང་གི་ཡོད་མེད་དང་འདི་ཡི་རང་ཚོ་ལ་ཡང་ཅིག་སློབ་སྦྱོང་འདྲ་བོ་ཞིག་དང་ཡང་ད་ལྟ་ཨིན་ཡོད་པ་འདི་ཡང་ཅིག། ལྟད་མོར་ཆགས་ཡག་གི། གོ་སྐབས་ཅིག་མེད་འགྲོ་བསམ་ནས་ཁོང་ཚོ་དེ་འདྲ་ཞུས་ཁ་ཤས་དང་ཆུ་ཚོད་གསུམ་གྱི་ས་ཆ་དེ་འདྲ་ནས་ཕེབས། ང་ལ་ད་ལྟ་དེ་འདྲའི་ཚགས་པ་གྱང་ངན་དེ་འདྲ་ཁ་ཤས་ཅིག་ལན་བྱུང་ཚར་སོང་ཕ་གིའི་ཕེབས་མཁན་དེ་ཚོ། དཔེ་ཡག་པོ་བྱུང་སོང་ཟེར་ནས་སྲིད་སྐྱོང testimony was Very Powerful ཟེར་ཨ་ནི་ཉི་མ་ལྷ་མོ་གང་གནས་ཚུལ་དེ་ཚོ་དངོས་གནས་བལྟས་ཏེ་ཧང་སང་ཡ་རེད་ཤག་ཡང་ཁོང་ཚོ་ཡང་ཅིག་ཡང་བསྐྱར་དེ་བཅར་འདྲི་བྱས་ཀྱིས་དེ་འདྲའི་གོ་སྐབས་རག་གི་རེད་བས་ལབ་ནས་གཉིས་གསུམ་ཅིག་དེ་འདྲའི་འབྱོར་ཚར་སོང་ད་ཁོང་ཚོ་གིས་དེ་རེད་ལས་འགུལ་དེ་སྤེལ་དེ་ཚོ་གོམ་པ་གཅིག་མཇུག་གཅིག་མཇུག་མང་པོ་ཞིག་སྤོས་ནས་ད་རེས་འདིར་སླེབས་ར་ད་ད་ད་འདི་ནས་ད་ལྟ་ང་ཚོ་འགྲོ་ཡ་མང་པོ་ཡོད་ར་ད། གཅིག་རྗེས་གཉིས་མཐུད་ཀྱིས་ང་ཚོས་ཅིག་དཀའ་ལས་བརྒྱབ་བརྒྱབ་བརྒྱབ་བྱས་ནས་ནི་ཅིག་གྲུབ་འབྲས་དེ་ཆེ་བ་དང་ཡག་ག་དང་གནས་ཚད་མཐོ་བ་མཐོ་བ་དེ་འདྲ་འགྲོ་བ་ཅིག་ལས་ཀྱི་འདུག་དེ་འདྲ་འགྲོ་བསམ་གྱི་ཡོད་ད་ང་ཚོ། གོང་དུ་གསན་པ་དབྱིན་ཡུལ་ཁུལ་གྱི་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྐུ་ངོ་སྤེན་པ་ཚེ་རིང་མཆོག་གིས་གཞུང་དོན་འཚམས་གཟིགས་དང་འབྲེལ་བའི་གནས་ཚུལ་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་རིག་ལྡན་སྒྲོལ་མ་ཡིན། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། དེ་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་འདི་ཧོར་གཙང་འཇིགས་མེད་ལགས་ཀྱིས་སྙན་སྒྲོན་གནང་གི་རེད། མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས། ཉིན་གྲངས་ལྔའི་རིང་ལ། ཀོ་རི་ཡའི་ཆེད་བཅར་བ་བརྒྱ་ཕྲག་དུ་མ་ལ་སྤྱོད་འཇུག་ཆེན་མོ་དང། གྲུབ་མཐའ་རིན་ཆེན་འཕྲེང་བ་སོགས་ཀྱི་གསུང་ཆོས་བསྩལ་འདུག་པས། ཚན་པ་རེ་གཅིག་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། སེམས་ཙམ་པའི་གྲུབ་མཐའ་འདི་ལ། སེམས་ཙམ་པ་ཞེས་བརྗོད་པའི་རྒྱུ་མཚན་ནི། ཆོས་ཐམས་ཅད་སེམས་ཀྱི་བདག་ཉིད་ཙམ་དུ་སྨྲ་བས་ན་དེ་ལྟར་བཏགས་པ་དང། ཡང་ན་ཆོས་ཐམས་ཅད་སེམས་ཀྱི་རྣམ་པར་རིག་པ་ཙམ་དུ་གྲུབ་པས་ན་རྣམ་རིག་པ་ཟེར་ཞིང། རྣལ་འབྱོར་བཞིའི་སྒོ་ནས་ལམ་གྱི་སྤྱོད་པ་ཉམས་སུ་ལེན་པས་ན་རྣལ་འབྱོར་སྤྱོད་པ་བ་ཞེས་པའི་ཐ་སྙད་ཀྱང་བཏགས་ཡོད་པ་དེ་ཡིན། སེམས་ཙམ་པ་བས་གྲུབ་མཐའི་འདོད་ཚུལ་བཤད་པ་ལ། གཞིའི་འདོད་ཚུལ་དང་ལམ་གྱི་འདོད་ཚུལ། འབྲས་བུའི་འདོད་ཚུལ་བཅས་ཀྱི་སྒོ་ནས་གཏན་ལ་ཕབ་ཡོད་པ་དེ། གཞིའི་འདོད་ཚུལ་ལ།

མཚན་ཉིད་ཡོངས་སུ་ཚང་བའི་ཀུན་བཏགས་སུ་བཞག་པ་བཅས་དབྱེ་བ་གཉིས་ཕྱེ་བ་དང། རྒྱུ་དང་རྐྱེན་གཞན་གྱི་དབང་ལ་བརྟེན་ནས་བྱུང་ཞིང། ཡོངས་གྲུབ་ཀྱི་རྟེན་དུ་གྱུར་པའི་ཆོས་དེ་གཞན་དབང་གི་མཚན་ཉིད་དང། དེ་ལ་ཡང། འཕགས་རྒྱུད་ཀྱི་རྗེས་ཐོབ་ཡེ་ཤེས་ལྟ་བུ། དག་པའི་གཞན་དབང་དང། ཟག་བཅས་ཉེར་ལེན་གྱི་ཕུང་པོ་ལྟ་བུ། མ་དག་པའི་གཞན་དབང་བཅས་རིགས་གཉིས་སུ་ཕྱེ་ཡོད།

བདག་ཆེན་པོ་མེད་མཁན་ཅིག། ང་རང་ཚོའི་རང་རྒྱུད་ཀྱི་ཆགས་སྡང་གི་བློ་ནི་ཤུགས་ཆུང་རུ་གཏོང་ཡག་གི་ཐབས་ཤེས་གང་བྱ་དགོས་རེད་ལབ་པ་ཡིན་ན། ང་རང་ཚོས་ད་ཆགས་སྡང་གིས་མཚོན་པའི། དཔེར་ན་ཆགས་སྡང་གཉིས་ད་གཙོ་བོར་གྱུར་པའི་ཅིག་ཉོན་མོངས་ཀྱི་བློ་ཚོ་སྐྱེ་ཡོང་དུས་ཙང་ནས། དཔེར་ན་ང་ཚོ་ཆགས། ཡུལ་ཡིད་དུ་འོང་བ། ཡུལ་ཡིད་དུ་འོང་བ་ལ་ཆགས་པ་སྐྱེས། ཡུལ་ཡིད་དུ་མི་འོང་བ་ལ་སྡང་བ་སྐྱེས།

ཚད་ཁྱད་པར་ཞུ་སྟེ་བ་ཚད་ད་བདག་དང་འབྲེལ་ནས་ང་ཟེར་ཡག་དེ་དང་འབྲེལ་ནས་ཨེ་ནི་ཡིད་དུ་འོང་བ་དང་མི་འོང་བ་བཞག་གི་འདུག་བྱས་ཙང་ག་ད་ཡིད་དུ་འོང་བ་ལ་ཆགས་པ་ཡིད་དུ་མི་འོང་བ་ལ་སྡང་བ་དེ་ཇི་ཙམ་གྱིས་ང་ཟེར་ཡག་གི་འཛིན་པ་རོ་ཨ་འཐས་ཀྱི་འཛིན་པ་རོ་ག་ཚད་ཤུགས་ཆེ་བ་ཡོད་ན་དེའི་ཚོད་ཀྱིས་ཆགས་པ་དང་སྡང་བ་དེ་ཤུགས་ཆེ་བ་ཕལ་ཆེར་ཡོང་ས་རེད། འདི་ན་ང་ཡི་འདི་ན་ང་ཡི་གཉེན། ང་ཡི་དགྲ། ཞེས་ནས་ཤུགས་ཆེན་པོ་ཞེ་པོ་ཞིག་ཡོང་དུས་ཙང། ད་ཇི་ཙམ་གྱིས་ངར་འཛིན་པའི་ང་ཟེར་ལབ་དུས་དཔེ་དཔེ་ན་ལོ་ཁྱོད་ནི་མ་འཁྱང་ངེས་ཀྱི་དཔེ་ང་ཟེར་ནས་ཤུགས་ཆེན་པོ་ཞེ་པོ་དེ་རང་མེད་པ་ཅིག་ཏོག་ཙམ་ཤུགས་ཆུང་རུ་ཕྱིན་པ་ཡིན་ན། ཨེ་ནི། སྤྱིར་ང་ཡི་གཉེན་དང་ང་ཡི་དགྲ་ཡོད་ཡོང་གི་རེད་དེ། ཡིན་ནའི་ང་ཡི་དགྲ་དང་གཉེན་ཡིན་པ་རྒྱུ་མཚན་དུ་བྱས་ཏེ་དཔེ་ཆགས་སྡང་ཤུགས་དྲག་པོ་སྐྱེ་ཡག་དེ་ཕལ་ཆེར་ཤུགས་ཆུང་བ་ཡོད་ས་རེད། ནམ་རྒྱུན་ཨ་ལས་ངས་དེ་འདྲའི་དཔེ་བཤད་དེ་དཔེ་དེ་འདྲའི་བཤད་དེ་ཡོད། དཔེ་རུ་བཞག་བྱས་ན་དཔེར་ན་དཔེར་ན་ཅ་ལག་ཅིག་དཔེར་ན་ཆུ་ཚོད་རུ་ཅིག་དཔེར་ན་ཚོང་ཁང་ལ་འདུག་ཚེ་ཡོད་པའི་ཁ་ཐུག་ལ་དཔེ་ནི་ང་ཡིར་མ་འཛིན་གོང་ལ་ང་ཡི་ཆུ་ཚོད་བྱས་ནས་སོ་སོས་ཉོས་ནས་བདག་གིར་འཛིན་པ་མ་སྐྱེས་གོང་ལ་ཡང་ཡུལ་དེ་ཡིད་དུ་འོང་བ་ལ་བཟང་པོའི་ཆ་རུ་ཅིག་ལ་དམིགས་ནས་འདི་ཡག་པོ་འདུག་ག་བསམ་པ་ཅིག་ད་ཡོང་གི་རེད། ཡིན་ནའི་དེ་རང་གིས་ཉོས་ཚར་བའི་རྗེས་ལ་ང་ཡི་ཆུ་ཚོད་ཟེར་ཡག་ཅིག་ཆགས་ཚར་དུས་ད་གིན་གྱི་ཕ་གི་ཁྲོམ་ས་ལ་ཡོད་ཚོང་ཁང་ནང་ལ་ཡོད་བསྡད་པའི་གནས་སྐབས་ལས་ཡིད་དུ་འོང་བའི་ཆ་དཔེ་ཤུགས་ཆེ་རུ་ཕྱིན་བྱས། ཨེ་ནི་ང་ཡིར་འཛིན་པ་ང་ཡིར་འཛིན་པ་ཡིན་ཙང་བདག་གིར་བཟུང་བ་ཡིན་དུས་ཙང་ནས་ཁོས་ཡུལ་དེ་ལ་ཡང་ཆགས་པའི་བློ་དེ་ཤུགས་ཆེ་རུ་འགྲོ་བསྡད་ཀྱི་འདུག་ག་བྱས་ཙང་དེ་འདྲ་ཡིན་པ་ཡིན་དུས་ཙང་ནས་ངའི་ལ་ཆགས་སྡང་གི་བློ་རགས་པ་དེ་ཟད་ཡག་གི་རིམ་པ་དང་པོར་དེ་སྔགས་བྱས་ནས། གཅིག་པའི་ཚིགས་སུ་བཅད་ཨ་ཀི་པའི་ང་རང་མཚན་པ། གཅིག་ང་ཨ་ཐད་རུ་ཤ་སྟེ་ཨ་དེའི་བློ་ཤུགས་ཆུང། ད་གདོང་ཡག་གི་ཐབས་ཤེས་གཅིག་བྱས་སོང་ཡིན་པ་རེད།
སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སེམས་ཙམ་པ་བའི་གྲུབ་མཐའ་གཅིག་པུ་མིན་པར། ནང་པའི་གྲུབ་མཐའ་ཐམས་ཅད་ལ་ཐ་སྙད་པའི་ཕྱོགས་ཀྱི་རྣམ་གཞག་དང་འདོད་ཚུལ་མི་འདྲ་བ་སྣ་ཚོགས་ཅིག་འབྱུང་གི་ཡོད་ཀྱང། གཙོ་བོའི་ནང་གི་གཙོ་བོ་དེ་ནི། བདག་མེད་པའི་ལྟ་བའི་བཞེད་ཚུལ་གྱི་ཐོག་ནས་ཕྲ་རགས་ཀྱི་ཁྱད་པར་མང་པོ་ཞིག་ཡོང་གི་ཡོད་པ་དང། དེ་ལ་བརྟེན་ནས་གྲུབ་མཐའ་མི་འདྲ་བའི་ཁྱད་པར་ཡོང་གི་ཡོད་པ་སོགས་མགོན་པོ་མཆོག་ཉིད་ཀྱིས་ཉམས་བཞེས་མཛད་པའི་བརྒྱུད་རིམ་དང་འབྲེལ་ཏེ་གསེད་བཀྲོལ་གནང་འདུག་པ་ནི། དེ་ཡང། ནང་པའི་གྲུབ་མཐའ་གོང་འོག་ཐམས་ཅད་ཀྱིས་བདག་མེད་པའི་ལྟ་བ་གཙོར་འདོན་གནང་དགོས་པའི་རྒྱུ་མཚན་དེ་ནི། སྐྱེ་བོ་སུ་ཞིག་གི་ཡིད་དུ་འོང་བ་དང་མི་འོང་བའི་ཁྱད་པར་བཤད་པའི་སྐབས་སུ། ཕ་རོལ་པོར་ཡིད་དུ་འོང་དང་མི་འོང་ལ་འབྲེལ་བ་མེད་པར། ངའི་ཡིད་དུ་འོང་གི་འདུག་པའམ་ཡང་ན་ངའི་ཡིད་དུ་འོང་གི་མི་འདུག་པ་དེ་ང་ལ་ལྟོས་ཏེ་ཆགས་སྡང་གི་ཚོར་བ་ཡོང་གི་ཡོད་པ་ཡིན་དུས། ཆགས་སྡང་གཉིས་ཀྱིས་བསྡུས་པའི་ཉོན་མོངས་ཅི་འདྲ་ཞིག་སྐྱེས་ཏེ་ང་ཚོའི་སེམས་ལ་བདེ་སྡུག་གི་ཚོར་བ་གང་ཞིག་སྐྲུན་གྱི་ཡོད་པ་དེ་དག

ཆུ་ཚོད་འདི་ང་ཡི་ཡིན་སྙམ་པ་དང་ངའི་ཅ་ལག་ཡིན། ངའི་རྒྱུ་ཡིན་སྙམ་པའི་བློ་དེ་ཡིས་ཆུ་ཚོད་དེར་ཞེན་ཆགས་ཀྱི་ཤུགས་ཇེ་ཆེར་འགྲོ་བ་དེ་ང་ཚོས་དངོས་མྱོང་གི་ཐོག་ནས་ཤེས་ཐུབ་པ་ཞིག་ཡིན། དེ་འདྲའི་དབང་གིས་ཇི་སྲིད་ངར་འཛིན་གྱི་བློ་ཨ་འཐས་སུ་ཡོད་པའམ་ཧ་ཅང་ཤུགས་ཆེན་ཡོད་པ་དེ་སྲིད་དུ། གཉེན་ཉེ་སོགས་རང་གི་ཡིད་དུ་འཐད་པ་ལ་ལྷག་པར་ཆགས་པ་དང། དགྲ་སོགས་སྡང་བའི་ཡུལ་དང་ཡིད་དུ་མི་འོང་བའི་རིགས་ལ། ལྷག་པར་སྡང་བའི་ཆགས་སྡང་གི་བློ་ཇི་ཙམ་རྒྱས་པ་དེའི་འབྲས་བུར་ནི། རང་གི་སེམས་རྒྱུད་ལ་མི་སྐྱིད་པ་དང་མི་བདེ་བའི་ཚོར་བ་ཤུགས་ཆེན་ཡོང་ནས། སྙིང་ལ་ན་ཟུག་རྒྱག་པ་དང། ཁྲག་ཤུགས་ཇེ་མཐོར་འགྲོ་བ། གཉིད་མི་ཁུག་པ་དང། དྲན་པ་མི་གསལ་བ་སོགས་ཀྱི་རླུང་རྟགས་དང། ནད་རྟགས་མང་པོ་ཞིག་འབྱུང་གི་ཡོད་པ་དེ་ནི། ཆོས་ཕྱོགས་ཀྱི་དགེ་སྡིག་གི་འདུ་ཤེས་ལས་འདས་ཏེ། ལུས་ཀྱི་འཕྲོད་བསྟེན་ལ

དེ་ལ། འགལ་རྐྱེན་བཟོ་མཁན་གྱི་མི་མཐུན་ཕྱོགས་དེ་ལ་སྡང་བ་དེ་ཤུགས་ཆུང་འགྲོ་བ་རེད། དེ་རྣམ་འགྲེལ་ནས་གསུངས་པ་ནང་བཞིན་བདག་ཡོད་ན་ནི་གཞན་དུ་ཤེས་བདག་གཞན་ཆ་ལས་འཛིན་དང་སྡང་གསུངས་པ་ནང་བཞིན། གལ་ཇི་ཙམ་གྱི་ཆགས་པའི་བློ་ཤུགས་ཆེ་ཡོད་པ་དེའི་ཚོད་ཀྱིས་ཁོ་སྡང་བའི་བློ་སྐྱེ་ཡོང་ཡ་ཅིག་ཕལ་ཆེར་ཡིན་ས་རེད། ག་གེ་མ་ཅིག་ཁོ་ན་སྡང་བ་ཅིག་མ་རེད་པ། རེད་པ། སུ་ལས་འཕྲོས་ཏེ་ཡ་ཅིག་མ་རེད་པ། རང་ལ་ཅིག། དམྱལ་བ་རང་ལ་ཆགས་པ་ཅིག་ཡོད་ནི་རང་ངམ་རང་གི་དམྱལ་ཉེ་དུ་དེ་ལ་ཆགས་པ་ཅིག་ཡོད་ནི་དེའི་དབང་ལས། དེ་ལ་འགལ་རྐྱེན་འཕྲད་ཡོང་དུས་སྡང་བ་དེ་འདྲ་ཡོང་གི་འདུག། སྡང་བ་དེ་འདྲ་ཡིན་དུས། ཆགས་སྡང་གི་བློ་ཤུགས་ཆུང་རུ་གཏོང་ཡག་གི། རིམ་པ་དང་པོ་རུ་དེ་ང་ཟེར་ཡག་གི་བློ་ཤུགས་དྲག་པོ་དེ་ཤུགས་ཆུང་གཏོང་ཡག་ཅིག། དེ་ལ་ཡང་རྟག་གཅིག་རང་དབང་བདག་ཡོད་མ་རེད་ཟེར་ཡག་དེ་གཅིག། དེ་ཙམ་དུ་མ་ཟད་པའི་ཕུང་པོའི་ཕྱི་ནས་ཕུང་པོ་ལས་དོན་གཞན་པའི་རྟག་གཅིག་རང་དབང་བདག་ཡོད་མ་རེད། ད་ག་ནང་བཞིན་གྱི། ཕུང་པོའི་ནང་ནས། ཕུང་པོ་ལ་བརྟེན་པ་གང་ཞིག་ཅིག་ལ་ཡིན་ན་ཡང་ཕུང་པོ་ལ་དབང་སྒྱུར་མཁན་གྱི་རྗེ་བོ་ལྟ་བུའི་ང་རང་རྐྱ་བ་ཅིག་ཡོད་མ་རེད་ཟེར་ནས། ཡག་པོ་བསམ་བཏང་བའི་ངེས་པ་དྲངས། ཨེ་ནས་གོམས་འདྲིས་བསྟེན་པ་ཡིན་ན། ང་ཟེར་ཡག་གི་བློ་དེ་ཤུགས་ཆུང་འགྲོ་གི་ཡོད་རེད། ད་དེ་ནས་རིམ་པ་གཉིས་པ་དེ་སླེབས་ཡོང་དུས། ད། ང་ལ་ཡིད་དུ་འོང་བ་སྣང་གི་འདུག་ང་ལ་ཡིད་དུ་མི་འོང་བ་སྣང་གི་འདུག་ཟེར་ནས་ཟེར་བསྡད་ཡག་གི་སྣང་གསལ་ངན་ལ་ང་དེ། གང་ཟག་གི་བདག་མེད་སྒོམ་པའི་སྟེང་ནས་ཁོ་ཤུགས་ཆུང་རུ་བཏང་བ་ཙམ་དུ་མ་ཟད། གང་སྣང་རྒྱུ་ཨེ་ནི་གཞི་ཡིད་དུ་འོང་བ་དང་མི་འོང་བའི་ཆོས་དེ་དང་དེ་ལ་ཨེ་ནི་བདག་མེད་པ་ཅིག་བསམ་བཏང་ན་ཤུགས་ཆེར་འགྲོ་བསྡད་འདུག་ཨ། ད་ཆོས་ཀྱི་བདག་མེད་གསུང་ཡག་དེ་དེ་ཡིན་པ་རེད། ད། ཕུང་སོགས་ཀྱིས་བསྡུས་པའི་ཆོས་དེ་ཡི་དེ། ང། ཨེ་ནི། ད། ག་རེ་ཟེར་དགོས་རེད། ཐད་ཀ་ཐད་ཀའི་ད་གསུང་སྟངས་ཀྱི། བྱས་ན། ང་ཇི་ལྟར་སྣང་བ་ནང་བཞིན་བདེན་པར་མེད་པ་དང། ཡང། དབུ་མ་པའི་བཤད་ཡག་གི་དམ་བདེན་པར་མེད་ཟེར་གཟིགས་མེད་ད། ཨ། འཁོར་འཁོར། སྐབས་བཟློག་གི། ཡང་འཁོར་པས་ན་བསམ་བློ་བཏང་བ་ཡིན་ན། ང་ཟེར་ནས་ཚུགས་ཐུབ་བདེན་པ་བ་འདི། མེད་པ་ཅིག་མཐོང་བ་ཙམ་དུ་མ་ཟད་པས། ང་དེའི་ལོངས་སྤྱད་བྱའི་ཆོས་དེ། ཚུགས་ཐུབ་ཨ་འཐས་བདེན་པ་ཡོག་མ་རེད་ཟེར་ཅིག། ཉན་མཁན་གྲོགས་པོ་རྣམ་པ།
ཁྱེད་རྣམ་པས་གོང་དུ་གསན་པ་ནི།

ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་འདི་འཇམ་དཔལ་ཕུན་ཚོགས་ལགས་ཀྱིས་མུ་མཐུད་ནས་བརྒྱུད་བསྒྲགས་གནང་གི་རེད།
གསན་མཁན་རྣམ་པ་ཚོ། ད་ལྟ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་རྒྱུ་དེའི་ནང་རྣམ་གྲྭ་ཐུབ་བསྟན་ཡར་འཕེལ་ལགས་ཀྱིས་རྩོམ་སྒྲིག་གནང་བའི་ཁ་བྱང་དུ་ལྷ་སའི་དངོས་བྱུང་བདེན་དཔང་ཞེས་པའི་རྩོམ་དེབ་ཀྱི་ལེ་ཚན་གོང་མའི་གཞུང་རྩོམ། ལེའུ་དགུ་པ། ལྷ་སའི་ཉང་དོག་གྲིབ་གསུམ་བཅས་ཀྱི་གནའ་ཤུལ་ཁག་གི་ལོ་རྒྱུས་ངོ་སྤྲོད་ཅེས་པའི་ནང་གསེས་ཅ་པ། ཉང་བྲན་གྱི་ཁང་སེར་ཆུ་འཁོར་ཞེས་པའི་ནང་དོན། ནས་མུ་མཐུད་ནས་བརྒྱུད་བསྒྲགས་ཞུ་གི་ཡིན། ཅ། ཉང་བྲན་གྱི་ཁང་སེར་ཆུ་འཁོར། ཉང་བྲན་ཁུལ་དུ་ཆུ་འཁོར་གསར་པ་དང་སྒོ་ང་ཆུ་འཁོར་བཅས་ཁང་སེར་པོ་ཅན་གྱི་ཆུ་འཁོར་ཁག་གཉིས་ཡོད་ཅིང། འདིའི་སྐོར་ཉང་བྲན་ཁུལ་གྱི་རྒན་རབས་པ་རྣམས་ལ་བཅར་འདྲི་བྱེད་སྐབས་རྒན་རབས་པ་ཞིག་ནས་ཉང་བྲན་ཁུལ་དུ་ཁང་སེར་གསུམ་ཡོད་ཅིང་འདི་དག་ལས་གཅིག་ནི་ཉང་བྲན་རྒྱལ་ཆེན་ཀརྨ་འཕྲིན་གྱི་སྐུ་རྟེན་གྱི་གཟིམ་ཤག་ཡིན་པ་དང།

ཆ། ཉང་བྲན་ཆོས་གོང་གྲོང་ཚོ། ཉང་བྲན་ཆོས་གོང་གྲོང་ཚོའི་རྡོ་ཆས་དུས་རབས་གསར་པའི་གནའ་ཤུལ། འདི་ནི་ལྷ་སའི་བྱང་ངོས་སེ་ར་དགོན་པའི་ནུབ་ངོས་ཉང་བྲན་ཁོངས། ཆོས་གོང་གྲོང་ཚོའི་བྱང་གི་རི་འདབས་སུ་གནས་ཡོད། གནའ་ཤུལ་འདི་ལྷ་སར་ཐོག་མར་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི་ལོར་གསར་དུ་རྙེད་པའི་རྡོ་ཆས་གསར་མའི་དུས་རབས་ཀྱི་གནའ་ཤུལ་ཞིག་ཡིན་ལ་གནའ་ཤུལ་འདིའི་ཤར་ནུབ་བར་དུ་རྒྱང་ཐག་སྤྱི་ལེ་བརྒྱ་དང་ལྔ་བཅུ་ཙམ་དང་ལྷོ་ནས་བྱང་བར་རྒྱང་ཐག་སྤྱི་ལེ་སུམ་ཅུ་ཙམ་ཡོད་པ་དང། དེའི་སྤྱིའི་རྒྱ་ཁྱོན་སྤྱི་ལེ་གྲུ་བཞི་མ་ལྔ་སྟོང་ལ་ཉེ་བ་ཞིག་ཡོད། དུས་ཡུན་རིང་པོར་ས་ཆུ་ཤོར་བའི་རྐྱེན་གྱིས་གཅོང་རོང་དྲུག་གིས་ཁ་སོ་སོར་ཕྱིན་པ་དང་ཆུ་ལོག་འགོག་པའི་ཤུར་བུ་གཅིག་དང་སྟབས་བདེའི་གཞུང་ལམ་ཞིག་གིས་གནའ་ཤུལ་གྱི་ཤར་ནུབ་འཕྲེད་བཀག་བྱས་པ་དེས་གནའ་ཤུལ་འདིར་གཏོར་བཤིག་ཚབས་ཆེན་བཟོས་ཡོད། གསར་རྙེད་བྱུང་རྗེས་རྒྱ་ཁྱོན་སྤྱི་ལེ་གྲུ་བཞི་མ་ཉི་ཤུ་རྩ་གསུམ་དང་ཚེག་བཞི་སར་སྔོག་འདོན་བྱས་པས་ཐལ་དོང་གཉིས་དང། ས་བུག་གཅིག་དུས་རབས་མཇུག་མའི་རྡོའི་སྤུར་སྒམ་གཅིག་བཅས་སྔོག་འདོན་བྱུང་ཡོད་ལ། ཐུབ་བསྟན་ཕུན་ཚོགས་ལགས་ཀྱིས་བརྩམས་པའི་བོད་རིག་པ་སྤྱི་བཤད་ནང་དུ། ཆུ་གོང་གནའ་དུར་ནས་མི་རུས་སུམ་ཅུ་ཙམ་རྙེད་པ་དང་དུར་རྫས་རིགས་མི་འདྲ་བ་མང་པོ་ཞིག་རྙེད་པ་འདི་དག་ལ་དཔྱད་ན་གནའ་བོའི་བོད་ཀྱི་ནག་རྩིས་ལུགས་ལྟར་སྲོག་ཆགས་དང་ཟས་རིགས་དངོས་པོ་སྦས་ཡོད་པར་མཐོང་བས་ཕལ་ཆེར་སྤྱི་ལོའི་སྔོན་གྱི་ལོ་ངོ་སྟོང་ཕྲག་གསུམ་ལྷག་ཙམ་སྐབས་སུ་ཡིན་དགོས་ཞེས་གསུངས། གཞན་ཡང་ཐལ་དོང་ནང་ནས་བརྡར་བཟོས་ཀྱི་གཡང་ཊིའི་སྟེའུ་དང། རུས་པའི་ཁབ། རུས་པའི་སྙུང་ཁབ། རུས་པའི་གྲི།

བོད་ལྗོངས་སུ་ཡོད་པའི་རྡོ་ཆས་གསར་མའི་དུས་སྐབས་ཀྱི་རིག་གནས་གནའ་ཤུལ་ཞིབ་འཇུག་ཐད་ཀྱི་སྟོང་ཆ་ཁ་གསབ་བྱས་པ་ཞིག་ཀྱང་ཡིན། འདི་ནི་ཆབ་མདོ་ཁ་རུབ་གནའ་ཤུལ་གྱི་རྗེས་སུ་བོད་ལྗོངས་ནང་ཚན་རིག་རྟོག་ཞིབ་དང་སྔོག་འཚོལ་བྱས་ནས་རྙེད་པའི་རྡོ་ཆས་གསར་མའི་རིག་གནས་ཀྱི་གནའ་ཤུལ་གཉིས་པ་འདི་ཡིན། ཆོས་གོང་གནའ་ཤུལ་འདི་ཁ་རུབ་གནའ་ཤུལ་ལས་ཕྱི་བ་ཡོད་པ་དང་འདི་ནི་བོད་ལྗོངས་རྡོ་ཆས་གསར་མའི་དུས་མཇུག་གི་དམིགས་བསལ་གྱི་རིག་གནས་རྣམ་པ་ཞིག་ཡིན་ལ་ལྷ་སའི་ཆོས་གོང་ངམ་ཆུ་གོང་གི་རྗེས་ཤུལ་ནི་ད་བར་ལོ་བཞི་སྟོང་ཡས་མས་སོང་བའི་གནའ་ཤུལ་གྲགས་ཆེན་ཞིག་ཀྱང་ཡིན་ནོ། གསན་མཁན་རྣམ་པ་ཚོ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཐེངས་འདིའི་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་བཞིན་དུ་ཡོད། རི་གཉིས། དོག་སྡེ་ཁོངས་གནའ་ཤུལ། ཀ། དོག་སྡེ་ཆབ་འཛིན་གླིང། དོག་སྡེ་ནི་ལུང་པ་ཕུ་དོག་ལ། མདའ་བདེ་བ་ཞིག་ཡོད་པས་དོག་བདེ་ཞེས་མིང་ཐོགས་པར་གྲགས་ཀྱང་དེང་སྐབས་དོག་སྡེ་ཞེས་འབྲི་སྲོལ་དར་ཁྱབ་ཆེ། དོག་སྡེ་ཆབ་འཛིན་ཞེས་པ་ནི་ལྷ་སའི་ཉེ་འདབས་དོག་སྡེ་ཤང་ལྷོ་མོད་གྲོང་ཚོའི་ནུབ་ངོས་སུ་ཆབ་རྫིང་གླིང་ག་ཞེས་པ་འདི་ནི་ཡོངས་འཛིན་ཕུར་ལྕོག་སྐུ་འཕྲེང་གསུམ་པ་བྱམས་པ་རྒྱ་མཚོ་ཕུར་ལྕོག་རི་ཁྲོད་དུ་བཞུགས་སྐབས་རྒྱལ་དབང་སྐུ་འཕྲེང་བཅུ་གསུམ་པ་ཆེན་པོས་མཇལ་བར་ཕེབས་སྐབས་གླིང་ག་འདིའི་ནང་ཆབ་རྫིང་དུ་ཆབ་བཞེས་གནང་གི་ཡོད་པ་རེད་ཟེར་སྲོལ་ཡོད། དེང་འདི་གར་མི་དམངས་སྤྲོ་གླིང་ཞིག་གསར་སྐྲུན་གྱིས་དབྱར་ཁ་ལྷ་སའི་ཁུལ་ནས་གླིང་ག་གཏོང་མཁན་ཧ་ཅང་མང་པོ་ཡོད་སྐད། ཁ། དོག་སྡེའི་གློག་ཁང་རྙིང་པ། དོག་སྡེའི་གློག་ཁང་རྙིང་པ་ཞེས་པ་ནི་ལྷ་སའི་ཉེ་འདབས་ཀྱི་དོག་སྡེ་གློག་ཁང་རྙིང་པ་ནི་རབ་བྱུང་བཅོ་ལྔ་པའི་ཤིང་བྱི་ཕྱི་ལོ་ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་བཞི་ལོར་བཙུགས་པའི་བོད་ཀྱི་གློག་ཁང་དང་པོ་དེ་ཡིན་པ་དང་གློག་ཁང་གསར་རྒྱག་གི་ཇུས་འགོད་དང་ཐིག་ལེན། འཕྲུལ་འཁོར། སྒྲིག་གཤོམ་སོགས་ཚང་མ་དབྱིན་ཇིའི་ལོན་ཀྲོན་དུ་སློབ་སྦྱོང་གནང་མྱོང་བའི་བྱང་ངོས་པ་རིག་འཛིན་རྡོ་རྗེས་འགན་བླངས་ཤིང་རབ་བྱུང་བཅུ་དྲུག་པའི་ས་འབྲུག་ཕྱི་ལོ་གཅིག་སྟོང་དགུ་བརྒྱ་ཉི་ཤུ་རྩ་བརྒྱད་ལོར་ཆུ་ཤུགས་གློག་ཁང་དངོས་སུ་ལེགས་གྲུབ་ཟིན་ནས་གློག་འདོན་ཐུབ་པ་བྱུང། ད་ལྟ་ཡང་གློག་ཁང་རྙིང་པའི་ཁང་ཤུལ་དང་ཆུ་རྫིང་བསྡད་ཡོད། ཤིང་རྟ་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞི་ལོར་རྒྱ་གཞུང་ནས་གྲོན་དངུལ་ཆེད་གཏོང་གིས་གློག་ཁང་རྙིང་པའི་ཤར་དུ་ཡོད་པའི་མཁར་རྡོའི་རི་འདབས་སུ་གློག་ཁང་གསར་པ་བཟོ་སྐྲུན་བྱས་པ་དེ་གཞི་ཁྱོན་ཆེ་ལ་འཕྲུལ་ཆས་སོགས་གང་ས་ནས་ཆ་རྐྱེན་བཟང་སྟབས་གློག་ཁང་རྙིང་པ་དེ་སྒོ་མི་ཕྱེ་བར་གྱུར་རོ། ག། དོག་སྡེའི་དངུལ་དཔར་ཁང། དོག་སྡེའི་དངུལ་དཔར་ཁང། གློག་ཁང་རྙིང་པའི་འགྲམ་འདིར་དངུལ་དཔར་ཁང་ཞེས་པ་ཞིག་ཡོད་པ་འདི་ནི་སྔར་དེ་གར་བོད་དངུལ་དཔར་རྒྱག་བྱེད་ས་ཡིན་འདུག་ཀྱང་དེ་རྗེས་གྲྭ་བཞིར་སྤོས་ཤིང་དེའི་གྱང་རོ་ད་ལྟ་ཡང་བསྡད་ཡོད། གཞན་ཡང་དོག་སྡེའི་ནང་དུ་བཙན་པོའི་དུས་སུ

ང། དོག་སྡེའི་ལྗགས་སྨིན་ཆུ་འཁོར། ལྷ་སའི་ཉེ་འདབས་ཀྱི་དོག་སྡེ་ཤང་གི་ཁོངས་སུ་ལྗགས་སྨིན་ཆུ་འཁོར་ཞེས་པ་ཞིག་ཡོད་པ་དེ་ནི་རྩེ་གསོལ་ཐབ་ཀྱི་ལྗགས་སྨིན་གྲོ་ཞིབ་དེ་ནས་འཐག་ལས་གནང་སྲོལ་ཡོད་པས་ལྗགས་སྨིན་ཆུ་འཁོར་ཞེས་གྲགས། རི་གསུམ། གྲིབ་དང་ཚལ་གུང་ཐང་གི་གནའ་ཤུལ། ཀ། གྲིབ་ཀྱི་རྫོང་བཙན། ལྷ་ལྡན་གྲོང་ཁྱེར་གྱི་སྐྱིད་ཆུའི་ལྷོ་ངོས་གྲིབ་ཅེས་པའི་ཡུལ་དུ་རི་ལོགས་བཀྲ་ཤིས་རྟགས་བརྒྱད་ལས་བུམ་པ་རིའི་འདབས་ཀྱི་རྫོང་རིའི་ཐོག་ཏུ་རྫོང་བཙན་སྐུ་མཁར་ཞིག་ཡོད་པ་འདིར་གྲིབ་རྫོང་བཙན་ཆོས་སྐྱོང་བཞུགས་སུ་གསོལ་ཡོད། དེ་ཡང་གྲིབ་ཅེས་པ་ནི་སྔོན་ལྷ་ལུང་དཔལ་གྱི་རྡོ་རྗེས་རྒྱལ་པོ་གླང་དར་བཀྲོངས་ཆེད་རྟ་དཀར་པོར་སོལ་བ་བྱུགས་པ་དང་གོས་ཀྱི་ཕྱི་ནག་པོར་ནང་དཀར་པོ་ཡིན་པ་གྱོན་ཏེ་སྐྱིད་ཆུའི་རབས་ལས་ཐོན་རྟ་ལ་སོལ་བ་བྱུགས་པ་ཆུས་དག་ནས་དཀར་པོར་གྱུར། གོས་ནག་པོ་ཕྱི་ནང་བསློགས་ཏེ་གྱོན་ནས་ཤར་གྱི་ཕྱོགས་སུ་བསྐྱོད། དེ་མར་རྗེས་འདེད་པ་རྣམས་དེར་འབྱོར་ཏེ་འདི་ནས་རྟ་ནག་མི་ནག་གཅིག་སོང་ངམ་ཞེས་དྲིས་པར། དེར་ཡོད་མི་ཚོས་རྟ་ནག་མི་ནག་མ་མཐོང། རྟ་དཀར་མི་དཀར་ཞིག་རིབ་ཙམ་མཐོང་བྱུང་ཞེས་བཤད་པས་དུས་དེ་ནས་བཟུང་ཡུལ་འདིར་རིབ་ཅེས་མིང་ཐོགས་པ་རིམ་བཞིན་གྲིབ་ཅེས་པར་སྒྲ་འགྱུར་བ་ཡིན་ཞེས་ཤོད་སྲོལ་ཡོད། གྲིབ་རྫོང་བཙན་ནི་མཐུ་ནུས་ཆེ་བའི་བསྟན་སྲུང་ཞིག་ཡིན། རྒྱ་རྗེའི་ཡུལ་ནས་འུན་ཤིང་ཀོང་ཇོ་ཡིས་སྤྱན་དྲངས་བོད་ཡུལ་སྲུང་མ་མཐུ་རྩལ་ཅན་སྤྱན་སྔར་ཁས་བླངས་ཀླུ་བཙན་མཐུ་བོ་ཆེ་དྲེགས་པའི་སྡེ་དཔོན་རྫོང་བཙན་ཆེན་པོར་བསྟོད་ཅེས་ཤོད་སྲོལ་ཡོད། དེ་ཡང། སྔོན་གྱི་དུས་སུ་ཤར་ཕྱོགས་མ་ཧཱ་ཙི་ནའི་ཡུལ་གྲུ་ཆེན་པོར་ཧཱན་གྱི་རྒྱལ་པོ་ཁྱ་ན་ཏི་ཞེས་བྱ་བ་ཞིག་གི་བློན་པོ་ཡུའུ་ཞེས་བྱ་བའི་རིགས་ཅན་དཔའ་མཛངས་རྟུལ་ཕོད་པ་ཞིག་བྱུང། མཐུ་སྟོབས་ཤིན་ཏུ་ཆེ་བའི་དམག་དཔོན་མཛད་དེ་ཡུལ་གྲུ་ཐ་དད་པའི་དགྲ་བོ་མ་རུང་བ་རྣམས་ཚར་བཅད་ནས་སྟེང་གི་རྒྱལ་པོ་དང་རྒྱལ་ཕྲན་བགྲང་ལས་འདས་པ་ཞིག་བཙན་ལྷ་གཉན་པོ་དང། ཡུམ་སྲོག་བདག་བཙན་མོའི་སྲས་སུ་འཁྲུངས་པར་བསྡུས་ན། སྐད་ཅིག་རལ་པ་ཅན་དུ་བཏགས། དེ་ནས་ལྗང་གི་ཡུལ་དུ་བྱོན་པས་ལྷ་བཙན་མདུང་དམར་ཅན་དུ་གྲགས། ལྗང་རྒྱལ་པོའི་སྲོག་ལྷ་མཛད། དེ་ནས་བོད་དུ་བྱོན། ཇོ་བོ་བྲག་བཙན་དམར་པོའི་མཚན་གསོལ། རྗེའི་མགུར་ལྷ་དང་འབངས་ཀྱི་སྲོག་ལྷ་མཛད་པ་ཡིན། ཡོངས་འཛིན་དཀའ་ཆེན་ཡེ་ཤེས་རྒྱལ་མཚན་གྱིས་བསྐུལ་མ་མཛད་པ་བཞིན་པཎ་ཆེན་བསྟན་པའི་ཉི་མས་རྫོང་བཙན་གྱི་གསོལ་མཆོད་ཀྱང་བརྩམས་ཡོད་པ་སྟེ་རྒྱ་རྗེའི་ཡུལ་ནས་འུན་ཤིང་ཀོང་ཇོ་ཡིས་སྤྱན་དྲངས་བོད་ཡུལ་སྲུང་མར་སྲོང་བཙན་གྱི་སྤྱན་སྔར་ཁས་བླངས་ཀླུ་བཙན་མཐུ་བོ་ཆེ་བྲག་རི་བརྩེགས་པའི་གནས་ནས་གཤེགས་སུ་གསོལ། ཁྲོས་པའི་སྤྱན་མིག་ཉི་ཟླའི་གཟི་འོད་ཅན། དམར་པོར་འཁོར་བས་དགྲ་བོའི་སྙིང་འབྱིན་ཅིང། ཤངས་ནས་བདུད་སྡེའི་རླུང་ཆེན་བཅུ་ཕྲག་དང། བདུད་བཏུལ་དམག་དཔོན་ཆེན་པོ་ཁྱེད་ལ་བསྟོད། ཅེས་གསུངས་སོ། ཁ། གུང་ཐང་མེ་ཏོག་མཆོད་པ། གུང་ཐང་མེ་ཏོག་མཆོད་པ་ནི་ལྷ་སའི་བཅོ་ལྔ་མཆོད་པ་དང་རྭ་སྒྲེང་ཁུ་བྱུག་མཆོད་པ། ལོ་གནམ་གང་མཆོད་པ་བཅས་དབུས་ཀྱི་མཆོད་པ་ཆེན་པོ་བཞིའི་ཡ་གྱལ་ཞིག་ཡིན་ལ་གུང་ཐང་མེ་ཏོག་མཆོད་པ་ནི་ལོ་ལྟར་བོད་ཟླ་བཞི་པའི་ཚེས་བཅོ་ལྔ་ཉིན་གྲིབ་རྫོང་བཙན་དང་གུང་ཐང་ལྷ་མོ་གཉིས་ལྷན་འཛོམས་ཀྱི་དུས་དྲན་ཞིག་སྲུང་བརྩི་གནང་སྲོལ་ཡོད། དེ་ཡང་དམངས་ཁྲོད་དུ་གཏམ་རྒྱུད་འདི་འདྲ་ཞིག་ཤོད་སྲོལ་ཡོད། རྫོང་བཙན་ཆོས་སྐྱོང་ཐོག་མ་ལྷ་ལྡན་གཙུག་ལག་ཁང་དུ་བཞུགས་ཀྱི་ཡོད་ཅིང་ཇོ་བོ་ཤཱཀྱ་མུ་ནིའི་སྐུ་སྲུང་བ་ཡིན། དུས་ནམ་ཞིག་དགོན་པའི་འཚོ་བར་ཡིད་སུན་སྣང་སྐྱེས་ཏེ་དཔལ་ལྡན་ལྷ་མོའི་བུ་མོ་སྦལ་གདོང་མར་སེམས་ཆགས། གནས་ཚུལ་འདི་བཀའ་དབང་བཙན་པའི་དཔལ་ལྡན་ལྷ་མོས་མཁྱེན་རྗེས། སྐུ་རླུང་ཆེན་པོ་བཞེངས་ཏེ་རང་གི་བུ་མོ་བསླུ་བྲིད་མཁན་ཆོས་སྐྱོང་འདི་ལྷ་ལྡན་གཙུག་ལག་ཁང་ནས་ཕྱིར་བསྐྲད་ནས་གཡུ་འབྲུག་སྔོན་མོ་འདྲ་བའི་ལྷ་སའི་སྐྱིད་ཆུའི་ཕ་རོལ་གྱི་གྲིབ་ཚེ་མཆོག་གླིང་གི་གྲོང་འདིར་བཅུག། གསན་མཁན་རྣམ་པ་ཚོ་ཐེངས་འདིའི་ཞུ་མཚམས་ད་གར་བཞག་ནས་ལེ་ཚན་རྗེས་མར་གོང་འཕྲོས་ནས་མུ་མཐུད་ནས་བརྒྱུད་བསྒྲགས་ཞུ་གི་ཡིན་ལེ་ཚན་དེ་གོ་སྒྲིག་དང་བརྒྱུད་བསྒྲགས་ཞུ་མཁན་བྲག་གཡབ་བྱམས་པ་ཕུན་ཚོགས་ཡིན། སེང་རྒན་རྣམ་པ་ཚོའི་མཁྱེན་གསལ་ལྟར། འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་དབུས་སྐད་དང་ཁམས་སྐད། ཨ་མདོའི་སྐད་གདངས་བཅས་ཀྱི་ཐོག་རྒྱང་སྲིང་ཞུ་བཞིན་པའི་ཉིན་རེའི་གསར་འགྱུར་དང་དཔྱད་གཏམ། ཆེད་རྩོམ་དང་དཔེ་དེབ་སྦྱར་ཀློག་དེ་བཞིན་ང་ཚོའི་གཏམ་གླེང་ཞལ་པར་གྱི་ལེ་ཚན་སོགས་ཉིན་རེ་བཞིན་བོད་དང་རྒྱ་གར་བལ་ཡུལ་དང་འབྲུག་བཅས་ཀྱི་ནང་རླུང་འཕྲིན་གྱི་བརྒྱུད་གསན་ཐུབ་ཀྱི་ཡོད་པ་མ་ཟད་ཡིག་ཐོག་གཟིགས་ཐུབ་པའི་ཆ་རྐྱེན་ཞིག་འདི་ག་རླུང་འཕྲིན་ཁང་ནས་ཁྱབ་སྤེལ་ཞུས་ཡོད། དེ་ནི་དེང་དུས་ཀྱི་འཕྲུལ་འཁོར་ཡར་རྒྱས་འགྲོ་བཞིན་པའི་འཛམ་གླིང་འདིའི་ནང་མེད་དུ་མི་རུང་བའི་མཐུན་རྐྱེན་ཞིག་ཡིན་སྟབས་གསན་མཁན་རྣམ་པ་ཚོས་ང་ཚོའི་འཕྲིན་གཏོང་དྲ་གནས་བརྒྱུད་ལམ་གྱི་ཐོག་ནས་ཉིན་རེའི་གསར་འགྱུར་དང་དཔྱད་གཏམ་ཁག་གསན་རྒྱུ་དང།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་ལ་རྒྱལ་སྤྱིའི་གསར་འགྱུར་གྱི་སྙིང་བསྡུས་ཁག་ཅིག་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། ཨ་མེ་རི་ཀའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུ་ཛི་ར་ཛི་ཡ་ལགས་དང་ཨ་རིའི་ཕྱི་སྲིད་ལས་ཁང་གི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་ཚོགས་གཙོ་ར་ཤིད་ཧུ་སེན་ལགས་རྣམ་གཉིས་ཀྱིས་ཀུན་གཟིགས་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་དགུང་གྲངས་སུམ་ཅུ་སོ་བཞིར་ཕེབས་པའི་སྐུའི་འཁྲུངས་སྐར་དུས་ཆེན་ཉིན་ཁོང་གི་སྐོར་ཐུགས་འཚབ་ཡོད་སྐོར་ཊུའི་ཊར་བརྒྱུད་ནས་གླེང་སློང་གནང་འདུག། ཡང་སྦེལ་ཇམ་གྱི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ཚོགས་གཙོ་དང་ཚོགས་གཞོན་མཆོག་གིས་རྒྱ་ནག་གཞུང་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མ་འོངས་པའི་ཡང་སྲིད་ངོས་འཛིན་ཞུ་རྒྱུའི་ནང་ཐེ་ཇུས་བྱེད་བཞིན་པར་སྐྱོན་བརྗོད་དྲག་པོ་གནང་འདུག། ཡང་ཨ་མི་རི་ཀའི་མངའ་སྡེ་མེ་སི་ཅུ་སིད་ནང་གི་གྲོང་ཁྱེར་བོ་སི་ཀྲོན་གཙོས་པའི་བོད་རིགས་སྤྱི་མཐུན་ཚོགས་པའི་སྐུ་ཚབ་རྣམས་དང་སྤྱི་འཐུས་དོན་གྲུབ་ཚེ་རིང་ལགས་བཅས་ཀྱིས་ཨ་རིའི་གྲོས་ཚོགས་གོང་འོག་གཉིས་ཀྱི་འཐུས་མི་ཁག་ཅིག་ཕྱི་ཚེས་ཉི་ཤུ་རྩ་ལྔ་ཉིན་མཇལ་འཕྲད་ཞུས་ནས་བོད་རྒྱའི་དཀའ་རྙོག་སེལ་རྒྱུའི་ཁྲིམས་འཆར་བཏོན་པ་དེ་ཁྲིམས་ལ་གཏན་འབེབས་ཡོང་རྒྱུར་ཤུགས་སྣོན་སྐྱོན་དགོས་པའི་འབོད་སྐུལ་ཞུས་ཡོད་པའི་གནས་ཚུལ་འདུག།

ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱི་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་ཁག་རྒྱུན་དུ་གསན་བཞེས་གནང་བར་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།